བོད་ཀྱི་དྲ་བརྙན་གླེང་སྟེགས་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་ཐོག་མ་དེ་ལ་ཡང་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། བཙན་བྱོལ་བོད་མིའི་གི་མང་ཚོགས་འཕྲོད་བསྟེན་འདི་གཅིག་གོང་མཐོར་སྤེལ་ཡག་གི་ཆེད་དུ་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱི་ཀང་འགན་འཁུར་དང་ད་ག་ནང་བཞིན་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་མཐུན་འགྱུར་འོག་ལ་ཡང་འདི་ག་བོད་ཀྱི་དྲ་བརྙན་ཚན་པའི་གི་གཅིག་རེས་གཟའ་པ་སངས་དྲ་བརྙན་གླེང་སྟེགས་ཀྱི་ལས་རིམ་འདིའི་ནང་ལོ་ལ་ཡང་གཅིག་ལོ་འཁོར་མ་གཅིག་གི་ནང་ལོ་ལ་ཡང་ཟླ་བ་རེ་རེ་ལ་ཡང་གཅིག་འཕྲོད་བསྟེན་དང་འབྲེལ་བའི་གི་བརྗོད་གཞི་ཁག་འདྲ་མིན་ཐོག་ལ་ཡང

ཉིས་སྟོང་གི་ལོར་ཡང་བོད་ཀྱི་སྨན་རྩིས་ཁང་ནས་ཅིག་སྨན་རམས་པའི་གི་ལག་འཁྱེར་རྩེ་ཐོབ་བྱུང་འདུག་གཅིག་སྟོང་དགུ་བརྒྱ་དགུ་བཅུ་ནས་ནི་ཉིས་སྟོང་གསུམ་གི་བར་ལ་ཡང་ས་གནས་བོད་ཀྱི་སྨན་རྩིས་ཁང་ཁག་འདྲ་མིན་གྱི་ནང་ལོར་ལ་ཡང་སྨན་པའི་གི་ལས་ཁུར་འདུག་ཞེས་ཞུས་གནང་འདུག་དེ་མ་ཟད་ཉིས་སྟོང་གསུམ་ནས་ནི་ཕྱི་རྒྱལ་ཡུལ་གྲུ་ཁག་གི་ནང་ལོར་ལ་ཡང་བོད་སྨན་གྱི་ཐོག་ལ་ཡང་བགྲོ་གླེང་དང་ཅིག་གཏམ་བཤད་གནང་ཡས་རེད་ད་ག་ནང་བཞིན་གྱི་སྨན་བཅོས་དང་ཅིག་བོད་སྨན་ངོ་སྤྲོད་སློབ་ཁྲིད་འདུག་ཞེས་གནང་འདུག་ཉིས་སྟོང་བདུན་ལོར་ལ་ཡང་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱི་ཅིག་ཚོགས་མིར་ལ་ཡང་འོས་འདེམས་བྱུང་ནས་ལོ་གསུམ་གྱི་རིང་ག་ལི་ཡ་ཚོགས་གཙོ་གཞོན་པའི་གི་འགན་འཁུར་འདུ་བྱས་གནང་འདུག་ཉིས་སྟོང་བཞི་གི་ཟླ་བ་བཅུ་གཉིས་ཀྱི་ནང་ལོ་ལི་ཡ་གཅིག་ལྡི་ལི་བོད་སྒར་བསམ་ཡས་གླིང་གཞིས་ཆགས་ལི་ཡ། ལྷུན་ཁང་བོད་ལུགས་གསོ་རིག་སྨན་ཁང་ཞེས་པ་གཅིག་འདུ་བྱས་གསར་འཛུགས་གནང་རྗེས་ད་ལྟའི་ཆར་ལི་ཡ་སྨན་པའི་གི་ལས་འགན་འདུ་བྱས་བཞེས་གནང་བ་འདུ་བྱས་ད་ལོ་རྒྱུས་སྙིང་བསྡུས་སུ་ཞུས་པ་ར་བྱེད་ན་དེ་རེད་བཞག་འདུག་དེ་ནས་ང་ཚོའི་བཀའ་མོལ་གནང་མཁན་གཉིས་པ་སྨན་རམས་པ་ངག་དབང་བཟོད་པ་ལ་ཆ་མཚོན་པ་ར་བྱེད་ན་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ལི་ཡ་བོད་ཀྱི་སྨན་རྩིས་མཐོ་སློབ་ཁང་ལི་ཡ་འཛུལ་ཞུགས་གནང་རྗེས་དགུ་བཅུ་གོ་བརྒྱད་ལོར་ལ་ཡང་དཀའ་བཅུ་པའི་འདུ་བྱེད་སློབ་མཐར་སོན་གནང་འདུག་དེ་ནས་དགུ་བཅུ་གོ་དགུ་ལོར་ལ་ཡང་བོད་ཀྱི་སྨན་རྩིས་ཁང་གི། སྒང་ཏོག་ཡན་ལག་སྨན་ཁང་ལ་ཡང་འདུ་བྱེད་འགན་འཛིན་སྨན་པའི་གི་ལས་འཁུར་འདུ་བྱེད་ཞུས་གནང་འདུག་དེ་ནས་ཉིས་སྟོང་དྲུག་གི་ལོར་ལ་ཡང་བོད་ཀྱི་སྨན་རྩིས་ཁང་གི་སྨན་སྦྱོར་སྡེ་ཚན་ལ་ཡང་འདུ་བྱེད་བསྐོ་གཞག་གནང་རྗེས་སྨན་མཁོ་སྒྲུབ་ཀྱི་འདུ་བྱེད་ལས་འཁུར། སྨན་རྒྱུ་འདུ་བྱེད་མཁོ་སྒྲུབ་ཞུ་ཡག་གི་འདུ་བྱེད་ལས་ཁུར་ཞུས་གནང་འདུག་དེ་ནས་ཉིས་སྟོང་བཅུ་ལོར་ལི་ཡཱ་བོད་ཀྱི་སྨན་རྩིས་ཁང་ནས་སྨན་རམས་པ་ཆུང་བའི་གི་ལག་འཁྱེར་རྩེ་ཐོབ་བྱུང་འདུག་ཉིས་སྟོང་བཅུ་གསུམ་ལོར་ལི་ཡཱ་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱི་ཚོགས་མི་ལི་ཡཱ་འོས་འདེམས་བྱུང་ནས་ཚོགས་གཙོའི་གི་ལས་ཁུར་འདུ་བྱེད་ཞུས་གནང་འདུག་ད་ལྟ་བར་དུ་ཡང་རྒྱ་གར་གཙོས་པའི་ཨ་རི་རེད་ཡུ་རོབ་ཀྱི་ཡུལ་གྲུ་ཁག་འདྲ་མིན་ནང་ལོ་ལི་ཡཱ་ནད་པ་བརྟག་དཔྱད་བྱེད་ཡ་རེད་སྨན་སྐོར་ཆེད་འདུ་བྱེད་ཕེབས་གནང་ཡ་རེད། ད་ལྟའི་ཆར་ལི་ཡཱ་ཏུ་ཅིག་བོད་ཀྱི་སྨན་རྩིས་ཁང་གི་པར་སྐྲུན་སྡེ་ཚན་ལི་ཡཱ་ཏུ་ཅེས་ཕྱག་ལས་གནང་བཞིན་པ་དང། ཆབས་ཅིག་ཏུ་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱི་ཚོགས་གཙོའི་འགན་འཁུར་བཞེས་བཞིན་པ་དུ་ཞེས་ཆགས་ཀྱི་འདུག་ད་ཅིག་ད་ནས་ང་ཚོ་བགྲོ་གླེང་འདི་མགོ་འཛུགས་མ་ཞུས་གོང་དེ་ལི་ཡཱ་ཅིག་འཕྲོད་བསྟེན་དང་འབྲེལ་བའི་གི་ད་ཅིག་བགྲོ་གླེང་གི་ལས་རིམ་འདི་གོ་སྒྲིག་ཞུ་དགོས་ཀྱི་རྒྱུ་མཚན་དང་དམིགས་ཡུལ་གྱི་སྐོར་ལི་ཡཱ་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱི་ཚོགས་གཙོ་དང་ད་ག་ནང་བཞིན་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་བཀའ་བློན་གཉིས་ལི་ཡཱ་ཏུ་ཅེས་ང་ཚོ་གིས་བཅར་འདྲི་ཞུས་པའི་གི་བརྙན་པར་གྱི་དུམ་བུ་གཅིག་འདུག་ཅེས་སྔོན་ལ་ཡ་མཆན་པོ་ཞུ་གི་འདི་ཅིག་ཟེར་རོ་ན་ཞུ་གི་ཡིན། ཉིས་སྟོང་བཅུ་དྲུག་ལོ་ལ་ཨ་ནེ་བོད་གསོ་བ་རིག་པའི་ལྷན་ཚོགས་ཀྱི་ད་ཚོགས་སྟེང་ཡུལ་བཙན་སྔ་བ་འདི་ཨ་ནེ་སྤྱི་ཟླ་གསུམ་པའི་གི་ཚེས་ཉི་ཤུ་རྩ་བརྒྱད་ནས་བྱས་ཉིན་གྲངས་གསུམ་གི་རིང་ད་ད་དེང་གི་ད་ལྟ་ང་ཚོའི་བོད་ཀྱི་གསོལ་མགྲོན་ཁང་འདྲ་འདུག་སེ་འོ་ག་སོ་ཚོགས་གནང་ཡོད་རེད། ད་དེའི་སྐབས་ལ་ང་ཚོས་ཚོགས་འདུས་ཀྱི་གྲོས་ཆོད་རིམ་པ་ཁ་ཤས་ཤིག་བཞག་བཞག་ཡོད་རེད། ད་ཚོགས་འདུས་གྲོས་ཆོད་ནང་ལོགས་ནས་གཙོ་བོ་གཙོ་བོ་དང་པོ་དེ་གལ་ཆེན་པོ་གཅིག་ལ། ད་ལོ་དེའི་ནང་ལོགས་ལ་ཉིས་སྟོང་བཅུ་དྲུག་གི་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གསུམ་ཉིན་ད་བོད་ཀྱི་སྨན་རྩིས་ཁང་དབུ་བརྙེས་པའི་མཛད་སྒོའི་སྟེང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་སྤྱིར་བཏང་གི་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ཀྱི་ད་འཕྲོད་བསྟེན་གྱི་ལས་རིམ་རེ་ལྷག་པར་དུ་སྔོན་འགོག་ལས་གཞིའི་ཐོག་ལ་ད་སྤྱི་ཚོགས་ནང་གང་ལ་གང་འཚམ་ཞིག་ད་འཐུས་ཤོར་འགྲོ་གི་ཡོད་པ་དང་དངོས་གནས་ཀྱི་ད་དཀའ་ངལ་ཡོད་བསྡད་པ་མང་པོ་ཞིག་བཀའ་སློབ་རབ་དང་རིམ་པ་ཟབ་ཅིང་རྒྱས་པ་གནང་ཡོད་རེད་ད་དེ་ཚོ་ང་ཚོའི་གྲོས་གཞི་དང་པོ་ནང་ལ་གནང་བྱས། ཚོགས་འདུ་ནང་ལ་གྲོས་ཆོད་རིམ་པ་བྱུང་བའི་ནང་ལོགས་ནས་གྲོས་བསྡུར་སྦྱང་བཤད་གནང་བྱས། དེ་དེའི་ནང་ལོགས་ནས་ང་ཚོས་དེ་ཚོར་ག་རེ་བྱེད་འདོ། ད་ལྷག་པར་དུ་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་འདི་ལ་ཆ་བཞག་པ་ཡིན་ན། གཙོ་བོ་གཙོ་བོ་དམིགས་ཡུལ་གཙོ་བོ་དེ་ཁྲིམས་སྒྲིག་གི་ལས་དོན་རང་རེད་ཁྲིམས་སྒྲིག་ལས་དོན་བྱས་ཙང་མ་གཞི་ཐད་ཀར་གྱི་འཕྲོད་བསྟེན་ལ་དམིགས་བསལ་འབྲེལ་བ་དང་ཤུགས་ཆེན་པོ་གང་ཡང་ཡོད་མ་རེད་ད་ཡིན་པ་ཡིན་ནའི། དེའི་ཐོག་ལ་ཕྱག་རོགས་མཉམ་འབྲེལ་ཐོག་ནས་ག་རེ་ག་རེ་གནང་ཡས་འདུག་ཅེས་གྲོས་བསྡུར་རིམ་པ་བྱུང་བའི་ནང་ལོགས་ནས། ད་ང་ཚོའི་གྲོས་ཆོད་གཅིག་ལ་ག་རེ་བྱུང་ཡོད་ཟེར་ན། ད་བོད་གསོ་བ་རིག་པའི་ལྷན་ཚོགས་འོག་ལ་དེབ་སྐྱེལ་ཡོད་པའི་གི་ད་གཞུང་དང་སྒེར་ཚང་མའི་གི་སྨན་པ་ཡོངས་རྫོགས་ལ་ད་བརྡ་ཁྱབ་ཅིག་མར་ཕུལ་བྱས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཀའ་སློབ་གནང་ནང་བཞིན་གྱིས་ཚང་མས་སྔར་ལྷག་འབད་འབུངས་འདིར་གནང་དགོས་ཡ་གཅིག་དང། ད་ལྷག་པར་དུ་ང་ཚོའི་བོད་གསོ་བ་རིག་པའི་ལྷན་ཚོགས་ཀྱིས་ད་གསོ་རིག་འཆར་གཞི་ཡོད་པའི་ཐོག་ནས་ནི་བོད་མི་སྒྲིག་འཛུགས་ཀྱི་ད་དྲ་བརྙན་གླེང་སྟེགས་དེའི་སྟེང་ནས་བོད་པའི་སྤྱི་ཚོགས་ནང་ལ་ད་ནད་རིགས་མ་འདྲ་བ་ཕལ་ཆེར་བཅུ་གཉིས་ཙམ་ཐོག་ལ་ཕར་གདམ་གསེས་བྱེད་བྱས་དེ་ཚོ་ལ། མི་དམངས་ལ་ནད་རིགས་དེ་ཚོ་ཕར་ངོ་སྤྲོད་ཞུ་ཡས་དང། ད་ནད་རིགས་དེ་ཚོ་བྱུང་བ་ཡིན་ན། ད་ནད་སྡུག་ཅག་མ་ཆགས་གོང་ལ་ནི་ག་སོ་ནས་སྨན་བཅོས་གནང་ཡས་དང་ལྷག་པར་དུ་སྔོན་འགོག། གནང་ཡས་ཐོག་ལ་ང་ཚོས་འདུག་བྱེད་བྱས་ལས་རིམ་དེ་ཞུས་པ་ནང་བཞིན་བྱེད་བྱས་ད་གང་དང་ག་རེ་ཡིན་ནའི་མིན་ནའི་ང་ཚོས་ཀྱི་ད་མི་སོ་སོས་ཀྱི་འཕྲོད་བསྟེན་གྱི་ཐོག་ལ་ག་སོ་ནས། གཙོ་བོ་གཙོ་བོ་དེ་ང་ཚོས་བོད་གསོ་བ་རིག་པའི་ནང་ལ་གསུངས་བཞག་ཡོད་རེད། ཟས་སྤྱོད་གཉིས་དེ་ཞེ་པོ་གལ་ཆེན་པོ་ཆགས་དུ་བསྡད་བསྡད་ཡོད་རེད་ད་ནད་སློང་བར་བྱེད་པའི་རྐྱེན་གཉིས་དེ་ཟས་དང་སྤྱོད་ལམ་གཉིས་ཡིན་ཟེར་ཅེས་གསལ་པོ་ཞེ་པོ་གསུངས་བཞག་དུས་ཙམ་པ་ལ། ད་གང་ལྟར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཀའ་སློབ་ལམ་སྟོན་གནང་བ་དང། སྤྱི་ཚོགས་ནང་ལ་གང་སོང་ནས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པ་མང་པོ་ཅིག་གིས་མཐུན་འགྱུར་གནང་བསྡད་པ་རེད་ལྷག་པར་དུ་ད་གཙོ་བོ་གཙོ་བོ་དེ་གང་ཟག་མི་རེ་རེས་སོ་སོ་སོ་སོ་གི་འཕྲོད་བསྟེན་ཐོག་ལ་ཐུགས་སྣང་གནང་བྱས་སོ་སོ་སོ་འགན་འཁུར་གནང་བྱས་ནད་གཞི་མ་ཡོང་ཡས་དང་དཀའ་ངལ་མ་འཕྲད་དེ་ནི་མཐའ་དོན་གི་གང་སོང་ནས་ཞུ་བ་རེད་པོ་དེ་འདྲ་ཞིག་རེད། ཚང་མས་ཀྱིས་དེ་ལ་དགོངས་པར་འཇགས་རོགས་གནང་ཞུ་བ་ཡིན་ཐུགས་རྗེ་ཆེ།
བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་མཐུན་འགྱུར་འོག་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱི་ངོས་ནས་བོད་ཀྱི་དྲ་བརྙན་གླེང་ཐོག་གླེང་སྟེགས་ཐོག་ལ་ནད་གཞི་ཁག་འདྲ་མིན་བཅུ་གཉིས་ཙམ་ཅིག་གི་ཐོག་ལ་སྔོན་འགོག་གི་གཏམ་བཤད་ཀྱི་ལས་རིམ་འདི་འདྲ་ཅིག་གོ་སྒྲིག་གནང་བཞག་ཡོད་རེད་འགྲོ་བསྡད་ཡོད་རེད་བྱས་ཙང་འདིའི་ཐོག་ལ་གསོ་བ་རིག་པའི་ལྷན་ཚོགས་ངོས་ནས་ཨ་ནེ་སྨན་པ་ཨམ་ཅི་ཁག་བཅུ་གཉིས་ཙམ་ཅིག་གིས་འདུག་སེ་བྱས་ནས་ཆ་ཤས་བླངས་བའི་ཐོག་ནས་ནད་གཞི་ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཁྱབ་བརྡལ་ཆེ་བསྡད་པའི་ནད་གཞི་ཁྲག་གི་ཐོག་ནས་ཁྲག་ཤེད་རེད་ད་ག་ནང་བཞིན་ཕོ་བའི་གི་ནད་གཞི་རེད་ད་ག་ནང་བཞིན་ཨ་ནེ་ཟས་ཆམ་པ་ལ་སོགས་པ་ད་ག་ནང་བཞིན་གྲུམ་བུ་ད་ག་ནང་བཞིན Hepatitis གཅིག་གི་མཆིན་པའི་གི་ནད་གཞི་གཅིན་སྙི་གློ་གཅོང་ཏི་བི་དང་དེ་འདྲའི་གི་ནད་གཞི་ལ་སོགས་པ་དེ་འདྲའི་ཁག་ཐོག་ལ་ཨ་ནི་ཅིག་གཏམ་བཤད་གི་ཐོག་ནས་མི་མང་ནང་ལོགས་ལ་ཨ་ནི་གོ་རྟོགས་སྤེལ་ཡག་གི་ཨ་ནི་ཅིག་འདུག་སེ་བྱས་འགྲོ་བསྡད་པ་འདི་བསྔགས་བརྗོད་ཞུ་ཡག་ཅིག་དང་ཡག་པོ་ཞེ་དྲག་བྱས་འགྲོ་སྡོད་ཀྱི་ཡོད་རེད་རྩ་བའི་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་བཀའ་དགོངས་ལྟར་བོད་མིའི་སྤྱི་ཚོགས་ཀྱི་འཕྲོད་བསྟེན་ནང་ལ་ལྷག་དོན་དུ་སྔོན་འགོག་གི་དེའི་ཐོག་ལ་ཅིག་གོ་རྟོགས་ཟེར་ན་རེད་དེ་གི་ཐོག་ལ་ལས་གཞི་ཟེར་ན་རེད་ཆུང་དྲགས་ཀྱི་སྐུ་ངལ་ཅིག་ཡོད་བསྡད་པ་དེ་འདུག་སེ་བྱས་ནས་བཀའ་དགོངས་ཕེབས་ཡོད་རེད་དེའི་ཐད་ལ་ད་རིང་གསོ་བ་རིག་པའི་ལྷན་ཚོགས་ཀྱི་ངོས་ནས་ཐུགས་འགན་བཞེས་བ་དང་ལྷག་པར་དུ་འབྲེལ་ཡོད་ཁག་ཕྱི་དྲིལ་གྱི་དྲ་བརྙན་སྡེ་ཚན་གྱི་ཐོག་ནས་ཕྱག་ལས་འདུག་སེ་བྱས་ནས། མཉམ་རུབ་ཀྱི་ཐོག་ནས་གནང་བསྡད་པ་འདི་ཡི་བརྒྱུད་ལམ་གྱི་ཐོག་ནས་ཨ་ནི་མང་ཚོགས་ལ་ཅིག་ནད་གཞི་གི་ཐོག་ལ་སྔོན་འགོག་ག་རེ་བྱེད་དགོས་ཀྱི་ཡོད་མེད་ནད་གཞི་འདི་ཚོ་ལ་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད་ཅིག་རྟགས་མཚན་ཟེར་ན་རེད་ནད་གཞི་གི་ངོ་སྤྲོད་ནད་གཞི་འདི་ཨ་ནི་ག་འདྲ་བྱས་ནས་ཡོང་གི་ཡོད་མེད་འདི་ཚོ་གི་ཐོག་ལ་གང་ལ་གང་འཚམ་ཅིག་ཨ་ནི་ཐུགས་ཕན་གསོས་བ་ཅིག་དང་གོ་རྟོགས་སྤེལ་ཐུབ་པའི་གི་རེ་བ་དང་ཡིད་ཆེས་ཞུ་སྡོད་ཀྱི་ཡོད།
དེ་ནས་རྣམ་པ་གཉིས་ཀ་ལ་ཡར་ཐོག་མ་དེ་ལ་ཡར་འཚམས་འདྲི་ཞུ་བ་དང་སྦྲགས་བྱས་ད་ཅིག་བགྲོ་གླེང་འདུག་སེ་མར་འགོ་འཛུགས་ཞུ་གི་ཡིན་དང་པོ་དེ་ལ་ཡར་ཅིག་སྨན་པ་ཉི་མ་འཛིན་ལགས་འདི་བཀའ་འདྲི་ཞུ་གི་ད་ང་ཚོ་གཅིན་སྙི་གི་ནད་ཟེར་རྒྱུ་རེད་པ་ནད་གཞི་འདི་ག་འདྲ་གཅིག་ལ་ཡར་ངོས་འཛིན་བྱེད་དགོས་རེད་ནད་གཞི་འདི་གི་ད་ཅིག་རྒྱུ་རྐྱེན་དེ་མར་ཞུས་ན་ག་རེ་ཆགས་ཡོད་རེད་ད་ཅིག་ནད་གཞི་འདི་ཆ་མཚོན་པ་རེད་ཟེར་ན་ན་ཚོད་ཀྱི་ཆ་ནས་ད་ཅིག་ག་ལ་ཡོད་རེད་ད་ཅིག་རྒན་གཞོན་སུ་ལའང་ཅིག་ཕོག་སྲིད་ཡས་ཀྱི་ནད་གཞི་ཅིག་ཆགས་ཡོད་རེད་ག་འདྲ་རེད་འདི། ཐོག་མར་དེ་ཡར་དེ་ག་ཉེ་འབྲེལ་ལས་ཁུངས་ལ་གཅིག་དང་འབྲེལ་གོ་སྐབས་གནང་ཐུགས་རྗེ་ཆེ་ཞུ་གི་ཡིན། ད་ག་ནང་བཞིན་དེ་ཡར་གསན་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ད་དང་ཐང་འཛོམས་པའི་དེ་རིང་གི་གཅིན་སྙི་གི་ནད་སྐོར་ལ་འདུག་སེ་བཀའ་འདྲི་གནང་སོང་ཙང། ད་ཆ་བོད་ལུགས་ཀྱི་གསོ་བ་རིག་པའི་ཐོག་ནས་བཤད་དགོས་ན་གཅིན་སྙིའི་ན་ཚ་ཟེར་མཁན་དེ། ང་རང་ཚོའི་ད་ཅིག་ལུས་ཁམས་ལ་སྤྱི་བཏང་གི་ད་རླུང་མཁྲིས་བད་ཀན་གསུམ་ཟེར་མཁན་ཅིག་ཐུག་ཤ་དེ་གོ་འདི་མ་མཁྱེན་ཟེར་མཁན་ཡོད་མ་རེད། ངས་ད་རླུང་མཁྲིས་བད་ཀན་གསུམ་ཟེར་མཁན་འདི་ད་འབྱུང་བར་བཤད་པ་ཡིན་ན་ད་རླུང་འདི་ཨ་ནི་འབྱུང་བ་རླུང་དང་དེ་ག་ནང་བཞིན་གྱི་མཁྲིས་པ་ཟེར་མཁན་འབྱུང་བ་མེ་ཨ་དེ་ག་ནང་བཞིན་བད་ཀན་ཟེར་ན་བད་ཨ་ཟེར་ན་ས་དང་ཨ་ནི་ཅིག་ཀན་ཟེར་ན་ཆུ་བྱས་ད་འབྱུང་བ་བཞི་ནས་བསྡུས་པས་ཀྱི་ང་རང་ཚོ་འདི་འདྲའི་ལུས་པོ་དེ་འདི་འདྲའི་ཆགས་ཡོད་ད་འདི་སྐད་ལ་དུས་རྒྱུན་བསྡུས་ནས་ཨ་ནི་རླུང་མཁྲིས་བད་ཀན་གསུམ་ད་ང་ཚོ་གསུམ་འདི་ཨ་ནི་ཆ་སྙོམས་པ་ཡིན་ན། འབྱུང་བ་འདི་གྱད་ཆ་སྙོམས་པ་ཡིན་ན་ང་རང་ཚོའི་ལུས་ལ་ཨ་ནི་བདེ་ཐང་ནད་མེད་པ། དེ་གྱད་ཀྱི་ཆ་མ་སྙོམས་པ་ཡིན་ན་རྣམ་པར་འགྱུར་ཟེར་ན་ད་རྒྱུ་རྐྱེན་གང་རུང་ཅིག་རྣམ་པར་གྱུར་པ་ཡིན་ན་ནད་གང་རུང་ན་ཚ་གང་རུང་ཅིག་ཕོག་བསྡད་པ་རེད། ད་དེ་སོང་ཙང་ད་ལྟའི་སྐབས་སུ་བབས་པ་བསྡད་ཡག་གཅིན་སྙི་ན་ཚ་ཟེར་མཁན་དེ་ག་འདྲ་རེད་ཟེར་ན་ང་རང་ཚོས་ད་གིན་ཞུས་པ་ནང་བཞིན་གྱི་འབྱུང་བ་བཞིའི་ནང་ལོགས་ནས་ཐམས་ཅད་བད་ཀན་ས་ཆུའི་རང་བཞིན་གྱི་ཁམས་དེ་འཕེལ་བྱས་ནས་རྒྱུ་མཚན་ལ་བརྟེན་ནས་ཨ་ནི་ང་རང་ཚོ་ལུས་ཟུངས་བདུན། ད་ལྟའི་བཞག་དེ་བར་ལུས་ཟུངས་བདུན་དེ་གཟུགས་པོའི་ནང་ང་རང་གི་ད་ང་རང་ཚོའི་ད་ད་ཅིག་གྲུབ་ཆ་གཙོ་བོ་འདྲ་པོ་ཆགས་ཡོད་རེད་དྭངས་མ། ཁྲག་ཤ། ཚིལ་རུས་རྐང་ཁུ་བ། དེ་གྱད་ལུས་ཟུངས་དེ་ད་ང་རང་ཚོའི་ད་གཟུགས་པོའི་ནང་གྲུབ་ཆ་གཙོ་བོ་དེའི་ནང་ལོགས་ལ་ད

ང་ཚོ་ཟས་སྤྱོད་གཉིས་ལ་ད་ཅིག་མ་ལྟོས་བྱེད་མཁན་ཡོད་མ་རེད་ཟས་སྤྱོད་གཉིས་དེ་ཚུལ་བཞིན་ད་བསྟེན་མ་ཐུབ་ད་ཨ་ནི་རྒྱུན་ལྡན་ཨ་ནི་ཅིག་གི་ཚུལ་ལྡན་འདྲ་བོ་ཅིག་ང་ཚོས་བསྟེན་མ་ཐུབ་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ན་ཚ་དེ་གྲུབ་སུ་ཡོང་བསྡད་པ་རེད་ད་དེ་ཡང་ཨ་ནི་ཟས་ཐོག་ནས་ཆ་བཞག་ན་ད་མངར་མོའི་རིགས་བྱས་ད་རོ་མངར་བའི་རིགས་ད་དང་ཅིག་ནུས་པ་བསིལ་བའི་རིགས་དེ་ག་ནང་བཞིན་གྱི་ཨ་ནི་ཅིག་གི་ལྕི་བའི་རིགས་ལྕི་བ་ཟེར་ན་ད་ཞོག་ཁོག་ལ་སོགས་པ་སའི་འོག་ལ་སྐྱེས་པའི་ད་གམ་པའི་དེ་འཛེག་ཨ་ནི། དེ་ག་ནང་བཞིན་ད་དེང་སང་ཀྱི་ཨ་ནི། དུས་ཚོད་ལ། ད་མངར་ཆུའི་ད་ཅིག་ད་བཅོས་མའི་གི་ད། བཟའ་བཏུང་དེ་ནས་མང་པོ་བྱས་ད། ད་མངར་མོ་གཅིག་ཆུ་མངར་མོ་དེང་སང་ཀོ་ཀོ་ཀོ་ལ་ཟེར་མཁན་ད་དེ་ཚོའི་རིགས་བསྟེན་དྲགས་པ། དེ་ག་ནང་བཞིན་གྱི་ཨ་ནི་སྤྱོད་ལམ་གྱི་ཐོག་ཆ་བཞག་ན་ལུས་དེ་ཨ་ནི་ག་དུས་ཡིན་ན་ཨ་ནི་གཅིག་གི་དྲོ་བཅུད་དེ་མ་བཏང་བ་དྲོ་བཅུད་བྱེད་མ་ཐུབ་ལུས་འཁྱག་པ། ཨ་ནི། དེ་ག་ནང་བཞིན་སྤང་དང་ས་ད་གཤེར་བ་རླན་པའི་ནང་ལོགས་ཨ་ནི་རྒྱུན་རིང་པོ་བསྡད་པ་ལ་སོགས་པ། ཨོ་ད། ཨ་ནི་ཅིག་གི། དེ་འདྲའི་གི་ཨ་ནི་ཅིག་གི་ཟས་དང་སྤྱོད་ལམ་ཐོག་ནས་དེ་ནི་དེ་འདྲའི་བཟོ་འདྲ་ཅིག་ད་གང་འདྲ་གོ་ཅིག་སློང་རྐྱེན་འདྲ་བ་འདི་ཆགས་བསྡད་པ་རེད། ད། དེ་ནས་གི་ཨ་ནི་ད་ཕོ་མོ་ཁྱད་མེད་གི་དེ་འདྲ་ཅིག་གསུངས་སོང་ད་དེ། རྒན་གཞོན་ཕོ་མོ། ཁྱད་པར་ད་ད་ཅིག་ན་ཚ་དེ་ཕོ་མོ་དང་ཅིག་ལོ་རྒན་གཞོན་ཚང་མ་ལ་ཡོང་གི་རེད་པས་ཁྱད་པར་ཡོད་རེད་ཟེར་འདྲ་ཅིག་བཀའ་གནང་སོང་དེ་འདྲའི་དམིགས་བསལ་ཁྱད་པར་གང་ཡོད་མ་རེད་ཚང་མ་ལ་ཡོང་ཡོང་བསྡད་པ་ཅིག་ན་ཚ་ཅིག་རེད། ཡིན་ནས་ཀྱི་དེ་ཡར་ད་གཅིག་གི་སྤུ་གུ་ཆུང་ཆུང་དམར་འབྱར་ལ་ཡོང་བསྡད་ཡོད་རེད། གཅིན་སྙི་ན་ཚ་དེ་ད་གཅིག་གི་ཕ་མེས་ཀྱི་ད་ཅིག་རྒྱུད་ད་གཅིག་གི་ལྷན་སྐྱེས་ན་ཚ་འདྲ་བ་དེ་འདྲའི་གཡོ་སྐྱོག་རིགས་མང་པོ་བྱོས་རེད། ཕ་མེས་ཀྱི་གཅིག་གི་སྤུ་གུ་ཁོ་ཁོག་པའི་ནང་ལ་ཡོད་དུས་ཟས་དང་སྤྱོད་ལམ་ཏག་ཏག་ཚུལ་བཞིན་བསྟེན་མ་ཐུབ་པའི་རྒྱུ་མཚན་བརྟེན་ནས་སྤུ་གུ་མི་ན་ཡ་སྐྱེ་དུས་ལྷན་སྐྱེས་ནས་རང་གཅིན་སྙི་ན་ཚ་ཡོང་དེ་འདྲས་ཡོད་རེད། ད་ནང་བཞིན་མི་དར་མ་ལ་ཡོང་བསྡད་ཡོད་རེད། ལྷག་པར་དུ་རྒས་འཁོགས་ལ་ཡོང་བསྡད་ཡོད་རེད་ད་ན་ཚོད་ཐོག་ནས་བཤད་པ་ཡིན་ན། ད་གཅིག་གིས་དེ་ནས་ཡར་དར་མ་དེ་ལས་ལྟོས་སུ་ཅིག་གཅིན་སྙི་ན་ཚ་དེ་ཉུང་དུ་ཡོང་གི་རེད། སྤུ་གུ་དང་ད་ལྟ་ལོ་རྒན་པ་ལས་ལྟོས་སུ་མང་འདྲ་བ་ཆགས་བསྡད་ཁོ་ལ་ད་རྒྱུ་མཚན་ག་རེ་གར་སོང་ན་དར་མའི་སྐབས་ལ་ཨ་ནི། གང་ལྟར་ཅིག་གི་ལུས་སྟོབས་ཡག་ཅིག་ཅིག་འཚར་ལོངས་དང་ད་ཅིག་ཕོད་ཨ་ཅིག་གིས་དར་མ་འདྲ་བ་ད་ག་ཚོད་ཡིན་ནས་བྱེད་ཐུབ་པ་བྱེད། ལས་ཀ་བྱེད་ཐུབ་པ། རྒྱུག་ཐུབ་པ་ཟ་ཐུབ་པ་དེ་འདྲའི་གི་དུས་ཚོད་ནང་གཅིན་སྙི་ན་ཚ་ལ་ཡིན་ག་དུས་ཡིན་ནས་ཨ་ནི་ཅིག་དེ་འདྲའི་གི་ལུས་ལུས་པོ་ལ་ཨ་ནི་བརྡབ་གསིག་ཅིག་བསྐུ་དགོས་རེད། ད་དར་མའི་སྐབས་ལ་ཨ་ནི་དེ་ལྟོས་སུ་གཅིན་སྙི་ན་ཚ་དེ་ཡོང་ཡ་ཡོད་རེད་དེ་ཉུང་བ་འདྲ་བོ་ཅིག། ད་ལོ་རྒན་ཆགས་ཙ་ནི་ལྟོས་སུ་གཅིན་སྙི་ན་ཚ་དེ་ལོ་ལྔ་བཅུ་ཡར་རྒས་ནས་ཨ་ནི་ཅིག་མང་འདྲ་ཅིག་ཆགས་བསྡད་ཡོད་རེད། དེ་ཆགས་དགོས་པའི་རྒྱུ་མཚན་ག་སོང་ན་ད་གཟུགས་པོའི་གི་སྟོབས་དེ་ཉམས་འགྲོ་གོ་རེད། དུས་རྒྱུན་གྱི་ཨ་ནི་ཅིག་གི་རྩོལ་བ་ངལ་རྩོལ་འདི་དག་ནང་བཞིན་གྱི་ཨ་ནི་བྱེད་ཐུབ་ཡག་གི་ནུས་པ་མང་པོ་ཅིག་མ་ཚོ་བ་དུས་དུས་ཚོད་ནས་གཟུགས་པོ་དེ་ལྷོད་ལྷོད་ཆགས་བསྡད། དེ་འདྲའི་གི་ཨ་ནི་གཟུགས་པོ་དེ་ལ་འགུལ་སྐྱོད་དང་དེ་ཉུང་དྲགས་དུས་ཙ་ནི་ཨ་ནི་གཅིན་སྙི་ན་ཚ་དེ་དེ་འདྲས་སུ་ད་ཅིག་ལོ་རྒན་ལོ་རྒན་པ་ལ་དེ་འདྲས་རེད་ཤུགས་ཆེ་བ་འདྲ་པོ་ཅིག་ཡོང་སྟངས་འདྲ་པོ་ཆགས་ཡོད་རེད་དེ་ཞུ་བས། ལགས་སོ། དེ་ནས་སྨན་པ་ངག་དབང་བཟོད་པ་ལགས་འདི་བཀའ་འདྲི་ཞུ་ཡི། ད་ཅིག་གཅིན་སྙི་གི་ནད་གཞི་འདི་ཐོག་མར་བྱུང་བའི་སྐབས་སུ་ལ་ཡ་ཅིག་གི་ནད་རྟགས་ག་རེ་ག་རེ་དོན་ཡོང་གི་རེད་ད་ཅིག་བར་ལམ་གཅིག་ནས་ད་ཅིག་ནད་གཞི་འདི་ད་ཅིག་ཕོག་རྗེས་ད་ཅིག་དུས་རིང་པོ་ཞིག་ག་ལ་ད་དུས་ཚོད་ཏོག་ཙམ་ཅིག་ཕྱིན་པར་བྱས་ན་ཡང་ནད་རྟགས་དམིགས་བསལ་དེ་འདྲའི་ག་རེ་དོན་ཡག་ཡོད་རེད་ད་འདི་དང་མཉམ་དུ་ལ་ཡང་ཅིག་གི་ད་གཅིན་སྙི་གི་ནད་གཞི་འདི་དང་ཡང་ནད་གཞི་གཞན་པ་གི་བར་ལ་ཡང་ནད་རྟགས་དོན་སྟངས་བྱུང་ར་འདི་བར་ལ་ཡང་ཅིག་གི་ད་ག་ཟེར་གི་རེད་ཅིག་གི།

ཕྱི་ལུགས་ཐོག་ནས་ད་དེ་འདྲའི་གི་གཅིན་སྙི་ན་ཚ་ཡོད་མེད་ཅིག་གི་བརྟག་དཔྱད་གནང་ཡོད་རེད་ད་དེ་ཚོ་མ་གནང་སྔོན་ལ་རང་ང་ཚོ་ནས་ན་ཚ་ཡོད་མེད་ཧ་གོ་གི་རེད་ལ་གོ་མ་རེད་དེ་ཚོ་ལ་དམིགས་བསལ་རྟགས་དོན་ཡོད་ཡོད་མ་རེད་ཅེས་གུས་བརྗོད་བྱས་པ་ད་དེ་བྱས་དུས་ད་དེང་སང་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ད་སྔར་དང་མ་འདྲ་བར་སྤྱི་བཏང་གི་སྒོ་སྤྱི་ཚོགས་ཡར་རྒྱས་ཞེ་པོ་ཕྱིན་པ་དང་མཉམ་དུ་ལ་ད་ཟས་ཟོས་ལ་སོགས་མང་པོ་འགྱུར་བ་ཞེ་པོ་ཤུགས་ཆེན་པོ་ཐེབས་ཀྱི་ཡོད་རེད་བ་ད་དེ་གི་རྐྱེན་བྱས་བྱས་ཕྱིས་སུ་སྔོན་སྔོན་མ་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་མེད་དེ་མི་ད་གཅིན་སྙི་ན་ཚ་དེ་ག་ལེ་ག་ལེ་བྱས་རིམ་པས་རིམ་པས་ལོག་ལོག་བྱས་བྱས་ཤུགས་ཆེན་པོ།

ད་ལྷག་པར་དུ་ད་ལྟ་ང་ཚོ་གཅིན་སྙི་ན་ཚ་དེ་ད་ལྟ་མང་པོ་གཅིག་གི་ན་ཚ་དེ་ཡོད་མེད་ཧ་མ་གོ་རྒྱུན་རིང་པོ་ལྷག། ད་དེ་ནས་གང་ཙམ་དེ་ལ་གཟུགས་པོ་ནང་ལ་རྟགས་ཤུགས་ཆེན་པོ་ཐོན་པ་དང་དཀའ་ངལ་འདྲ་བ་ཏོག་ཙམ་འཕྲད་ཡོང་དུས་སྨན་ཁང་ལ་ཕེབས། ད་སྨན་ཁང་ཕེབས་ཚར་དུས་ཙམ་པ་ན་ཚ་དེ་གཟུགས་པོ་ནང་ལ་སླེབས་ཚར་ཞིང་དུས་ཚོད་གང་ལའང་ཕྱིན་ཚར་བ་བྱས། ད་དེ་དང་མཉམ་དུ་ལ་ཨ་ནི་སྨན་བཅོས་བྱེད་དུས་དཀའ་ལས་ཁག་པོ། ད་ན་ཚ་ནད་པ་སོ་སོ་ལ་ཡིན་ན་དངོས་གནས་ད་འགྲོ་སོང་ཆ་ནས་ཡིན་པ་ཡིན་ན་རེད་གཟུགས་པོའི་ཆ་ནས་ཡིན་པ་རེད་མང་པོ་ཞིག་ལ་དཀའ་ངལ་ཤུགས་ཆེན་པོ་འཕྲད་དེ་འདྲ་ཆགས་ཀྱི་འདུག་ད། ད་ལྟ་ང་ཚོའི་དབུས་ད་ལྟ་གཅིན་སྙི་ན་ཚ་ཟེར་མཁན་དེ་བོད་གསོ་བ་རིག་པ་གཞུང་ལུགས་ཀྱི་ད་གཞི་ལ་བཞག་ནས་ཞུས་པ་ཡིན་ན། ད་གཅིན་སྙི་ན་ཚ་དེའི་རིགས་དེ་ཚོ་ག་རེ་ཡོང་དགོས་གཙོ་བོ་གཙོ་བོ་ད་ལྟ་གོང་དུ་བ་མི་ལ་གསུངས་ནང་བཞིན་བྱས་བྱས་རྒྱུར་མ་སོང་གཙོ་བོ་དེ་བད་ཀན་གྲང་བའི་རང་བཞིན་གྱིས། དཔེར་ན་རླུང་མཁྲིས་བད་ཀན་གསུམ་གཞི་ལ་བཞག་པའི་ཐོག་ནས་བད་ཀན་གྲང་བའི་རང་བཞིན་གྱིས།

ཨ་རེ་གཅིན་སྙི་ནད་དེ་ཡར་འཕེལ་ཡོང་དུས་ཙམ་པ་གཟུགས་པོའི་ལྗིད་ཚད་ཡར་འཕེལ་ཡས་ཤ་རྒྱགས་པ་ཆགས་ཡོང་བས་ཁ་ཡི་འདི་ཡི་བཞིན་པ་བྱས་ན་ལྷག་པར་དུ་ཨ་ནེའི་རྐང་ལག་ལ་སོགས་པ་དེ་ཚོ་ག་རེ་ཀིར་སྦྲིད་ཡས་ལ་སོགས་པ། ཨ་ནེའི་ཁ་དེ་ཚོ་ཡང་གཅིག་བྱས་ན་སྔར་དང་མ་འདྲ་བར་ཁ་དང་ཁ་ནང་ལོགས་ད་དེ་ཚོ་གྲེ་བ་ལ་སོགས་པའང་ཡང་མང་པོ་སྐམ་དེ་ནས། ཨེ་རིམ་པས་དེ་ཚོ་རྙིང་པ་ཆགས་ཚེ་ག་ལེ་ཀིར་ལྟོ་བོ་ཚོས་ཅིག་གཅིན་སྙི་ན་ཚ་དེ་ཡང་ཤུགས་ཆེན་པོ་སླེབས་ཚར་ན། ཨེ་རྐང་པང་དང་ལག་པའི་མཐིལ་ལ་སོགས་པ་དེ་ཚོ་ག་ལེ་ག་རེ་རིམ་པས་ཀིར་ཧབ་ཚབ་ཆགས་བྱས་ཡང་ན་མི་བདེ་བ་ཡོང་བས་ད་དེ་ཚོའི་རིགས་འདི་ཚོ། ཏོག་ཙམ་འདི་འདྲ་བྱུང་པ་ཡིན་ན་ལམ་སང་སྨན་ཁང་ལ་ཕེབས་བྱས་དེང་སང་ཡིན་ན། བོད་ལུགས་གསོ་བ་རིག་པའི་ཐོག་ནས་རྩ་བརྟག་ཆུ་བརྟག་བརྟག་དཔྱད་གནང་ཡས་གཅིག་རེད་རིམ་པ་ཏིག་ཏིག་ཆགས་ཀྱི་རེད། ད་ལྷག་པར་དུ་ན་ཚ་གཏན་འབེབས་གནང་ཡས་ཆེད་དུ་ལ་ཕྱི་ལུགས་ཐོག་ནས་ད་ལྟ་མངར་རྫས་ཀྱི་ད་ལྟ་མངར་མོ་གི་ཁྲག་བརྟག་དཔྱད་བྱས་ཡོད་རེད་ཚད་གཞི། དཔེ་ལ་ཁ་ལག་ཟས་དང་མ་ཟས་པ་གཉིས་ཀྱི་བརྟག་དཔྱད་གནང་ཡས་དེ་ཚོ་ཆ་ཚང་བརྟག་དཔྱད་གནང་པ་ཡིན་ན་ད་གཅིན་སྙི་གི་ན་ཚ་དེ་དངོས་གནས་ཀྱི་རེད་འདུག་མིན་འདུག་གཏན་གཏན་འཁེལ་གྱི་རེད་པ། ད་གཞི་ནས་གཏན་འཁེལ་གཏན་འཁེལ་བའི་ཐོག་ནས་ད་སྨན་བཅོས་ཀྱི་བརྒྱུད་རིམ་དེ་འགྲོ་དགོས་དུས་ཙམ་པ་ལ་ཨ་ནི་ན་ཚ་དེ་ཡིན་མིན་དང་པོ་སོ་སོ་ནད་པ་ཡིན་ན་བློ་བདེ་པོའི་ཐོག་ནས་གཏན་ཅིག་འཁེལ་འགྲོ་གི་རེད་སྨན་བཅོས་བྱེད་ཡས་ལ་གོ་སྟབས་བདེ་པོ་དང་མ་འོངས་པ་ན་ན་ཚ་དེ་རྙིང་པ་ཆགས་བྱས་ད་གང་མ་རེད་དུམ་བུ་ལྟོ་གཅིག་ཆག་དུས་དེ་ཆགས་བསྡད་ཀྱི་རེད་ད་གཉིས་པ་འདི་ལ་ན་ཚ་གཞན་པ་དང་ད་འཁྲུལ་ཡས་ཀྱི་ཏན་ཏན་འདི་ལ་རིགས་མང་པོ་ཡོད་རེད་གཅིག་ད་ན་ཚ་རིགས་མང་པོ་ཡི་རྟགས་འདྲ་པོ་འགྲོ་པ་ཡིན་པ་གང་ཞིག་ལ་ཨ་ནི་འདི་རེད་ཟེར་ལམ་སང་རྫ་མ་ཟོ་རུ་ཆས་ཨ་དེ་འདྲས་དེ་འདྲས་ལྷག་ཅིག་སྨན་བཅོས་བྱས་མ་ཐུབ་ལྷག་སྡོད་ཡས་མང་པོ་ཡོད་རེད་ལྷག་པར་དུ་གཅིན་སྙི་ན་ཚ་བཟོ་འདྲ་པོ་ཡིན་ན་ང་ཚོའི་རྒྱུན་གཏན་རྒྱུན་དུ་མི་དེ་ཚོ་རང་བཞིན་གྱི་དེ་འདྲས་གྲང་བ་ན་ཚ་ཤུགས་ཆེན་པོ་ཡོད་དེ་ཡིན་ན་གྲང་གཞི། ཁ་ཅིག་གྲང་བ་ན་ཚ་རང་རེད་བསམ་བྱས་ད། ཏོག་ཏོག་ཟེར་ཁ་སུ་སྨྲས་འདུག་བཟའ་སྣང་མེད་འདྲ་པོ་ལྷག་བསྡད་ཀྱི་རེད་པ། དེ་འདྲ་མིན་པར་བྱས་བྱས་དངོས་གནས་ལ་དུས་རྒྱུན་ཕོ་བ་ན་ཚ་ཡོད་དེ་ཉིད། གྲང་གཞི་ན་ཚ་ཤུགས་ཆེན་པོ་ཡོད་དེ་ཉིད། ལྷག་པར་དུ་གཟུགས་པོ་དེ་འདྲས་མི་རྒྱགས་པ་ཡིན་དེ་ཉིད་དུས་ཚོད་རེ་སྟེང་ངེས་པར་དུ། བྱུང་ན་ཟླ་བ་དྲུག་ལོ་གཅིག་ནང་ལ། གཅིན་སྙི་ན་ཚ་ཡོད་མེད་བརྟག་དཔྱད་གནང་ཡས་དེ་ཞེ་པོ་ཅིག་གལ་ཆེན་པོ་ཆགས་བསྡད་འདུག་ད་དེ་ནི་གོ། རང་བཞིན་གྱི་ན་ཚ་ཡོད་མེད་དེ་ཀྱི་གཏན་ཅིག་འཁེལ་ཡོང་གི་རེད་པ།

རླུང་ལས་གྱུར་པའི་གཅིན་སྙིའི་ནད་རྟགས་བཟུང་རྒྱུ་ཁྱད་པར་གྱི་ནད་རྟགས་བཟུང་རྒྱུ་དེ་ཡང་གལ་ཆེན་པོ་ཞིག་ཏུ་ཆགས་ཡོད་ས་རེད། བད་ཀན་ལས་གྱུར་པའི་ནད་རྟགས་དེ་ཚོ་སྤྱི་བཏང་གི་མི་དེ་ཨ་ནུ་གཅིག་ཁ་ལག་དེ་ཚོ་འཇུ་དཀའ་པོ། ཨ་ནུ་གཅིག་ཁ་ལག་དང་ག་མེད་པ། ཨ་ནུ་ག་དུས་ཡིན་ནའི་ཨ་ནུ་གཅིག་གི་ལུས་ཚིགས་དེ་ཚོ་ད་གཅིག་ན་བ། ཨ་ནུ་གཉིད་ག་དུས་ཡིན་ནའི་གཉིད་ཁུག་སྟེང། ག་པར་བསྡད་པ་ཡིན་ནའི་གཉིད་ཁུག་ནས་འོ་ད་དེ་ཚོ་གི་བད་ཀན་ནད་རྟགས་དེ་འདྲ་ཆུ་བསྟེན་ཏེ་ཨ་ནུ་ལུད་པ་མང་པོ་ཐོན་ཏེ་ངན། འོ་དེ་ཚོ་བད་ཀན་གྱི་ནད་རྟགས་འདྲ་པོ་ཆགས་ད་མཁྲིས་པའི་ནད་རྟགས་འདྲ་པོ་ཆགས་ཆགས་པས་ན། ཨ་ནེ་གཅིག་གིས་ཟས་ལ་རྔམ་པ་ཟེར་དུས་ཟས་ནི་ག་ཚོད་ཟས་ནའི་ཅིག་ལམ་སང་གྲོད་ཁོག་ལྟོགས་ཡོང་བ་རེད། ཅེས་པས་ན། རང་གི་ལུས་སྟེང་དུ་ལས་ཨ་ནེ་དྲི་མ་དང། ཁ་སྟེང་ག་ཚོད་འཁྲུས་ནའང་ཡང་སེ་ཡང་སེ་དྲི་མ་ཁ་སྟེང་ལུས་འདི་ལ་ཨ་ནེ་ལུས་དྲོད་ཆེན་པོ། ཨ་ནེ་ཟས་ལ་རྔམ་པ། ཁ་ལག་ག་ཚོད་ཟས་ནའི་ཐམས་ཅད་ཤུགས་ནང་འོང་སྟབས་དེ་བཞིན་ད་མཁྲིས་པ་ད་རླུང་གི་ཡང་ཅིག་ཁྱད་པར་གྱི་ནད་རྟགས་དེ་ཚོའི་གྲས་ལ་ཨ་ནེ། གཉིད་མ་ཁུག་པ། ཨ་ནི་གཅིག་གིས་ལུད་པ་མང་པོ་ཐོན་པ། ད་བད་ཀན་འདྲ་བོ་བྱེད། དྭངས་མའི་ཟས་ལ་རྔམ་པ། ཨ་ནི་གཅིག་གིས་སྙིང་འདི་ཚོ་གཡུག་པ། ཨ་ནི་སེམས་ཁམས་མ་བདེ་བ་མཚམས་མཚམས་དངངས་སྐྲག་སྐྱེས་དེ་འང་འདི་འདྲའི། ཨ་ནི་གཅིག་གིས་ཟས་དེ་ཚོ་ཨ་ནི་གཅིག་རྔ་བ་ཟིན་དེ་བཞིན་མཁྲིས་པ་དང་གཅིག་པ་འདྲ་བོ་བྱེད་དེ་འདྲའི་ཡང་སེ་ཡང་སེ་ཟ་དགོས་ངེས། ད་ཡིན་ནས་ཀྱི་མཁྲིས་པ་དང་དེ་འདྲ་གི་རླུང་གི་སྟེང་ཟས་རྔམ་པ་ཟས་ཨ་ནི་གཅིག་ཟ་ཡག་དེ་ལ་དངོས་གནས་ཀྱི་ད་གཅིག་འདྲ་བོ་འདྲ་ནད་རྟགས་འདྲ་བོ་འདྲ་བོ་བྱེད་པ་དེ་མཁྲིས་པའི་ཀྱི་ནད་རྟགས་དེ་ཁྱད་པར་གྱི་ནད་རྟགས་དེ། ག་ཚོད་ལྟོགས་པ་ཡིན་ན་ཟས་ཡིན་ན་ཟ་ཐུབ་ངེས་ཆེ། རླུང་གི་ཨ་ནི་གཅིག་གིས་ཡང་གཅིག་ཁྱད་པར་ནད་རྟགས་ད་ང་ཚོ་མཁྲིས་པ་དང་ནང་བཞིན་གྱི་ནམ་སང་ནི་ཚོད་ལྟོགས་ནས་ཟ་དགོས་ངེས་ཅི་ལ་ཟ་དུས་ཙ་ན་ཕོན་ཆེན་པོ་ཟ་མ་ཐུབ་གཏོགས་ཟས་བཟོ་ན་ཨ་ནི་ཡང་གཅིག་གིས་དྲིས་འཐུང་ངེས། འོ་ད་དེ་འདྲའི་གི་ཡང་གཅིག་གི་ཁྱད་པར་གྱི་ནད་རྟགས་དེ་འདྲའི་ཡང་གཅིག་གི་བཞག་སྟེར་དགོས་རེད། ལགས་སོ། དེ་ནས། དེས་སྨན་པ་ཉི་མ་ཚེ་རིང་ལགས་འདི་བཀའ་འདྲི་ཞུས་ཀྱིས། ད་ང་ཚོ་ད་གཅིན་སྙི་གི་ནད་གཞི་འདི་གི་ད་བྱུང་བའི་རྗེས་ལ་ཡང་ད་བརྟག་དཔྱད་རིམ་པ་འདུག་བྱོས་རོགས། བརྟག་དཔྱད་རིམ་པ་འདི་ག་འདྲས་ཅིག་བྱས་ཡོད་རེད་ད་ང་ནི་འདི་དང་མཉམ་དུ་ལ་ཡང་ད་ཅིག་དེ་ལ་ཡང་ཅིག་གི་ཟས་དང་སྤྱོད་ལམ་རེད་ད་སྨན་ད་ཅིག་སྨན་དང་དཔྱད་ཀྱི་སྒོ་ནས་ད་ཅིག་བཅོས་ཐབས་བྱོས་རོགས། འདི་ག་འདྲས་ཡོད་མེད་ཅེས་ད་ང་ནི་ད་དེང་དུས་ཀྱི་ཅིག་སྨན་གྱི་སྒོ་ནས་ད་ད་གཤེར་སྨན་གྱི་ཁབ་རྒྱག་ཡ་ཅིག་འདུག་ཨ།
དེ་གིས་ད་ཅིག་གི།

བལྟ་ཡ་ད་ད་དེ་ཀོ་རེད་ཡིན་ནས་ཀྱི་ལག་པ་འཇུ་ཡ་དེ་དང་པོ་འདི་ལ་དྲི་བ་མ་བྱེད། དང་པོ་ནད་པ་རང་ལ་སྐད་ཆ་དྲི་ཡ་དེ་དཔེ་གལ་ཆེན་པོ་ཡིན། དེ་འདྲའི་ཀྱི་བརྟག་དཔྱད་རིམ་པའི་ཁྲོད་ན་གཅིག་འགྲོ་དེ་ཀོ་རེད། ཕྱོགས་གཅིག་ནས་ཀྱི་ད་གང་ཚོད་ང་ཚོ་ཀྱི་ད་གཅིག་གི་གཟུགས་པོའི་ཀྱི་ད་གཅིག་གི་ནང་ལོགས་ན་ཆ་ཤས་བཤད་པ་ན་དབང་པོ་དེ་ཚོ་ད་ང་ལ་བརྟག་དཔྱད་བྱེད་ཡ། ལྕེ་ལ་བལྟ་ཡ། མིག་ལ་བལྟ་ཡ། གཟུགས་པོའི་གི་ཨ་ནི་ཅིག་ཤ་མདོག་ལ་བལྟ་ཡ། ཨ་ནི་དེ་ནས་གི་ག་རེ་ཟེར་གཅིན་པ་ལ་བལྟ་ཡ། ཨ་ནི་རྩ་ལ་བལྟ་ཡ། འོ་ད་དེ་གས་གི་བརྟག་དཔྱད་རིམ་པ་དེ་ཚོ་གཅིག་ཏུ་འགྲོ་གི་ཡོད་ལྷག་པར་དུ་ད་དེང་དུས་དེ་བྱས་གི་ན་དེ་ཡག་གི་ཅིག་གཅིན་སྙི་བརྟག་དཔྱད་བྱེད་དེ་ཚོ་ད་དེང་དུས་གི་དེ་ཚོ་ཞེ་དྲག་གི་ཨ་ནི་ཡག་པོ་རེད། ད་དེ་འདྲའི་ང་ཚོར་དོགས་པ་འདྲ་པོ་བྱུང་ཡོད་ན་ནམ་སང་གཅིག་གི་ནད་རྟགས་དེ་ཚོ་ཆ་ཚང་ཡོད་ཡོད་ན་ནད་པ་རང་དེ་གཅིན་སྙི་བརྟག་དཔྱད་བྱས་ནས་གཅིག་ཚུར་འཁུར་བྱས་ཏེ་ང་ཚོ་ད་བོད་པའི་ཨམ་ཆི་གཅིག་ཡིན་པའི་ཆ་ནས་ཡང་དེ་ཚོ་དེ་ཟུང་འབྲེལ་བྱས་ནས་བརྟག་དཔྱད་ཀྱི་རིམ་པ་དེ་ཚོའི་ནང་ལོགས་ལས་གཅིག་གི་ཕར་འགྲོ་དགོས་ཡ་དེ་ད་མཉམ་རུབ་བྱས་ཏེ་དཔེ་གལ་ཆེན་པོ་མཐོང། ད་དེ་ནས་གི་ཟས་དང།

ལྷག་པར་དུ་ད་དེ་འདྲས་ཀྱི་ཕྱི་ལོགས་ལ་ཞེ་པོ་འགྲོ་མ་ཐུབ་ན་ད་གཅིག་གི་ཆོས་ཕྱོགས་ཐོག་ནས་བཞག་པ་ཡིན་ན་ནི་དངོས་གནས་བརྐྱངས་ཕྱག་ཕུལ་ཡག་དེ་བསོད་ནམས་རྒྱས་བསགས་འགྲོ་དགོས་རེད་དང་ནང་བཞིན་གཅིན་སྙི་ནད་ལ་ཨ་ནི་གཅིག་པོ་ཕན་པོ་ཞེ་པོ་ཅིག་ད་དེ་ཚོ་ཆུ་གཅིག་རེད་ཨ་ནི་ཟས་ལ་ཆ་བཞག་པ་ན་ད་ང་ཚོ་ནུས་པ་དྲོ་བའི་ཀྱི་རིགས་དེ་ཚོ་ལྷག་པར་དུ་ད་ལྟ་བོད་ཀྱི་ནི་རྩམ་པ་དེ་ཨ་ནི་རྩམ་པ་དེ་ཚོ་གི་རིགས་ད་དེ་ཚོ་གཅིག་པར་བ་ལ་རྩམ་པ་དེ་གཅིན་སྙི་ལ་ཕན་པོ་ཞེ་པོ་རེད་ད་ང་ཚོ་གི་ད་གཅིག་ནད་པ་རྒྱུན་ལྡན་ད་ནད་པ་དེ་གཅིག་མ་གལ་ཞིབ་བསྡད་འདུག་ཙམ་ཁྱེད་ཚོ་ལ་ཇི་འདྲའི་གི་རྩམ་པ་དུས་གཅིག་གསུང་རོགས་ཟ་ཐུབ་ཡིན་ན། ཨ་ནི་གཅིན་སྙི་ལ་ཕན་པོ་འདུག་ཟེར་ད་ནད་པ་མང་པོ་ཞིག་དེ་འདྲའི་ཟས་བྱས་ན་གཅིན་སྙི་ལ་ཧ་ཅང་གི་ཕན་ཐོགས་ཨང། དེ་ནས་གི་ད་གཅིག་གི་སྨན་ཐོག་ནས་ད་དག་རེད་ད། སྨན་ཐོག་ནས་བྱས་པ་ནི་གཞི་རྩའི་གི་ཨ་ནི་གཅིག་གི། ད་སྤྱི་ཡོངས་གི་སྨན་ནས་བྱས་པ་ན་ད་གཅིན་སྙི་ཨ་རུ་བཅོ་བརྒྱད་སོང་རེད་སེ་འབྲུ་ཉི་དཀྱིལ་ཟིན་འགྲོ། ད་ད་གི་ཨ་ནི་གཅིག་གི་སེ་འབྲུ་ཉི་དཀྱིལ་ཨ་ནི་བ་སམ་སོང་འགྲོ། ཨང། ད་སྤྱིར་བཏང་གི་གོ་ཡུ་བདེ་དཔག་ཟེར་མཁལ་མའི་སྨན་དེ་ཚོ་དེ་ཚོ་གཅིན་སྙི་ལ་ཕན་ཐོན་པར་ཞུགས་འདུག་བ། ཨན་དེ་ནས་ཀྱི་ཨན་ད་གིན་གོང་དུ་ཞུས་པ་རེད། ཨ་ནི་གཅིག་གིས་ནད་པ་ཁོ་རང་དེ་ཚོ་སྤྱི་ཡོངས་ཀྱི་ད་སྨན་སྤྲད་པ་ཅིག་དེ་འདྲས་སྤྲད་པ་རེད། ལེགས་སོ། དེ་ནས་སྨན་པ་ངག་དབང་བསོད་པ་ལགས་ད་ད་ལྟ་གོང་དུ་གཅིག་གི་རྣམ་པ་གཉིས་ཀྱི་གྱི་གཅིག་ལན་ནང་ལོགས་ལ་ཡ་ད་རོབ་ཙམ་གསུངས་སོང་ད་ཡིན་པ་ཡིན་ན་ད་འདི་དྲི་བ་ཡང་བསྐྱུར་ཞུ་ཆོག་ཅིག་ད་གཅིན་སྙི་གི་ནད་གཞི་འདི་ད་ཅིག་མ་བྱུང་བའི་ཆེད་དུ་ཡ་ད་ཟས་དང་སྤྱོད་ལམ་གཉིས་ཀྱི་ཐོག་ནས་ད་ཅིག་གི་ཁ་ཚུགས་དགོས་རེད་ད་སྔོན་འགོག་བཟོ་དགོས་ར

སྨན་སྨྲ་བརྗོད་པ་བཅས་ཀྱི་ཟས་སྤྱོད་ལའང་བརྟེན་ཅེས་དེང་གི་བོད་ཀྱི་ན་བཟའ་གྲགས་འདི་ཉིད་ཡང་རིགས་ཀྱི་ལུང་དེ་མོ་རེད། ད་བོད་ན་ང་ཚོའི་གཞུང་གནང་ལུགས་ལ་བལྟས་ན་མེ་ལོང་སྐྱེས་གཉིས་དྲན་པས་རྟག་ཏུ་དཔའ་འོང་སྲིད། ད་ཅི་ད་ན་བཟའ་ག་འདྲ་ཡིན་ཅིག་མ་དེ་ཀློང་བྱེད་པའི་སྐྱེས་གཉིས་དེ། ད་བོད་ཟས་མ་བསྐྲུན་པ་དང་ཅུང་ལམ་བར་དུ་མ་ཟད་ཅིག་རོ། ད་དེ་ཁྱབ་ཆེན་པོ་ཕྱོགས་གཅིག་དེའི་ན་བཟའ་ག་འདྲ་ཡིན་ན་ལྷག་པར་དུ་ད་སྤྱི་གཉིས་ན་བཟའ་འདྲ་པོ་ཡིན་པ་ན། ད་སྔ་ས་ས་དེ་འདྲའི་སྤྱི་གཉིས་ཉུང་ཉུང་ཡོད་པའི་ཁར་དུ་ལ་སོ་སོས་དངོས་གནས་སྨན་མ་བསྟེན་སྔོན་ལ་ཟས་སྤྱོད་ཡག་པོ་ཞིག་བསྟེན། ནི་སྤྱོད་ལམ་གཉིས་ཆ་ཡག་པོ་བསྟེན་པ་ཡིན་ན། དེའི་བརྒྱུད་རིམ་ཐོག་ནས་ན་ཚ་ག་ནས་ག་ཚོད་མར་བཅག་ཐུབ་ཅེས་ཕན་གྱི་ཡོང་ངེས། ཨེ་མ་འོངས་པ་དེའི་བརྒྱུད་རིམ་ཐོག་ནས་སྨན་མཆོད་པ་ཡིན་ནའང་དང་ད་ན་ཚ་དེ་ཡག་པོ་དྲག་ཐུབ་པའི་གཞི་རྩ་ཞིག་ན་ཚ་གཞི་རྩ་ཞིག་རེད་བ་དངོས་དེ། ད་ལྷག་པར་དུ་ཟས་སྤྱོད་གཉིས་ཟེར་མཁན་དེ་དཔེར་ན། ཟས་དང་སྤྱོད་ལམ་གཉིས་དེ་རྒྱུན་ལྡན་གྱི་འཚོ་བའི་ཁྲོད་ལ་མི་སུ་ཡིན་ན་ཁ་བཟོས་ནས་ཉིན་མཚན་ལྟོས་མེད་ལ་མཉམ་དུ་ཡོད་དགོས་པ་རེད་བ། ད་ཟས་ལྟ་བུ་ཆ་བཞག་པ་ན་དེང་སང་ས་གནས་དང་གནས་བབ་ལ་མར་བལྟས་པའི་ཟས་མ་འདྲ་མ་འདྲ་ཡོད་རེད། ལྷག་པར་དུ་ད་དེང་སང་ང་ཚོའི་དགོས་མཁོ། མིའི་སྤྱི་ཚོགས་འགྱུར་བ་འགྲོ་གི་འགྲོ་གི་ལ་ད་གིན་གོང་དུ་ཞུས་པ་ནང་བཞིན་བྱས་བྱས་ཟས་མང་པོ་འགྱུར་བ་འགྲོ་གི་རེད་ད་དེང་སང་སྔོན་མ་ཡིན་ན་ད་རྩམ་པ་དང་ད་ཅི་ཤགས་སུ་བྱོས་ལ་སོགས་པ་དང་དེ་འདྲས་ཀྱི་ད་སྲོལ་རྒྱུན་གྱི་ཞལ་ལག་མཆོད་དེ་ཡིན་བོད་པ་གྲུབ་ཆ་ཆ་འདི་འདྲས་རེད་ཅེས་དེང་སང་བལ་སྤྱི་ཚོགས་འགྱུར་བ་ཐེབས་བསྡད་དུས་ཙམ་པ་ལ་ད་དེང་སང་གི་དཔེར་ན་ད་བདེ་ལ་ཡོད་རེད་བ། ང་ཚོས་གི་ད་སྦྱོར་རྫས་ཀྱི་ད་གཡོས་སྦྱོར་བྱས་པའི་གི་ད་དེང་སང་གི་འགག་ཚོགས་ནི་དེ་འདྲས་ཀྱི་ལྕགས་ཀྲིན་ནང་ལ་ཡིན་ན་རེད་དེང་སང་འགག་ཚོགས་ནི་དཔེར་ན་གོ་ཧོ་མངར་མོ་རིགས་བཏུང་བས་ཡིན་ན་རེད་དེ་བསམ་པ་བསྡད་འགྲོ་བ། ད་པ་སྦྱར་བྱ་རྒྱུགས་བཟོས་རྒྱུགས་ཨོ་དེ་འདྲའི་རིགས་མང་པོ་བེད་སྤྱོད་བཏང་བྱ་དུས་ཙམ་པ་ད་དེའི་རིགས་མང་པོ་ཅིག་ལ་གཅིན་སྙི་ལ་སོགས་པ་ད sugar གྱི་ད་ད་མངར་ཆའི་རིགས་མང་པོ་ཤུགས་ཆེན་པོ་ཡོད་དུས་ཙམ་པ་དེ་ཚོ་ང་ཚོས་རྒྱུན་དུ་ཞེ་པོ་བེད་སྤྱོད་བཏང་བཏང་ཚར་དུས་ཙམ་པ་འདིས་ང་ཚོས་རྒྱུན་དུ་ཚོར་བ་སེམས་ལ་ཚོར་བ་ཞེ་དྲག་སླེབས་མ་རེད་བ་དེ་བཏུང་བ་ན་ང་དེ་ན་རེ་བསམ་བསམ་བྱས་ད་དེ་བཏུང་བྱས་ལོ་འགའ་རེ་ཕྱིན་པའི་རྗེས་ལ་ཨ་ནེ་ཕྱིས་ནས་གཅིན་སྙི་ན་ཚ་ལ་སོགས་པ་དེ་ཚོ་ཡར་ལངས་ཡོང་བ་རེད། དེ་རྐྱེན་རྩ་ལྟ་བུ་གཙོ་བོ་དེ་རྒྱུན་དུ་རྒྱུན་ལྡན་ནས་སོ་སོ་གི་འཚོ་བའི་ཁྲོད་དུ་ད་ཟས་སྤྱོད་ལ་ཐུགས་སྣང་མ་གནང་བ་བྱས་རྗེས་ད་ག་རེ་ཐུག་པ་ཡིན་ན་རེ་མཆོད་ཡིན་ན་ག་རེ་ཡིན་ན་ད་གང་སོང་ཐེབས་ཐེབས་སོང་འགྲོ་ཞིག་ག་རེ་བྱུང་བ་ནི་མཆོད་རྒྱུ་གནང་བཞག་དུས་ཙམ་པ་ལ་ད་དེའི་གི་སྐོར་ཡར་རྒྱས་འགྲོ་གི་འགྲོ་གི་ལ་རང་ཟས་སྤྱོད་དེ་རྒོད་པོ་ཆགས་འགྲོ་གི་རེད་བ་ད་དེ་རང་བཞིན་མང་པོ་མཆོད་ཡོང་དུས་ཙམ་པ་ལ་རང་བཞིན་གི་འདི་གཟུགས་པོ་རྣམས་ལ་གཅིན་སྙི་ན་ཚ་ཡིན་ད་དེ་ན་ཚ་ག་ཡིན་ན་འཕེལ་རྒྱས་འགྲོ་ཡ་ད་ན་ཚ་མང་པོ་ཞིག་ཡོང་དེ་ཡ་གཅིག་དེ་རེད་ད་སྤྱོད་ལམ་འདྲ་བོ་ཆ་བཞག་པ་ན། ལྷག་པར་དུ་དེང་སང་དུས་སུ་ལ་མི་མང་པོ་ཞིག་གོ་ད་ཡར་ཐོན་དབུས་ཡིན་ན་རེད་ག་རེ་མཐོང་ནས་གཟུགས་པོར་འགུལ་སྐྱོད་བྱེད་དུ་ཡོང་མ་རུང་བར། ད་མི་ལ་ང་རང་ཚོ་ལས་བྱེད་འདྲ་བོ་ཡིན་ན་རེད་ད་དགོན་པ་ཁག་ལ་ཞུགས་ནས་དགེ་འདུན་པ་ཡིན་ན་རེད་མང་པོ་ཅིག་ཞོགས་ཀའི་གནས་ཆེ་ཞལ་ལག་བཏང་འདུག་པ་ཡག་ཐག་ཆོད་མཆོད་ད་ལྷག་པར་དུ་ཞག་རྩིའི་རིགས་ཨ་རེ་གཅིན་སྙི་ན་ཚ་ལས་ཐོན་པ་ན་དཔེར་ན་སྣུམ་རྩི་ཞག་རྩིའི་རིགས་དེ་ཚོ་ཚྭ་ལ་སོགས་མང་པོ་མཆོད་པ་ཡིན་ན་འདིའི་རྐྱེན་གྱིས་བྱ་འོ་ན་མི་ལང་ཡོད་ད་དེ་ཚོའི་རིགས་ལ་དཔེར་ན་མངར་ཆ་ལ་སོགས་ཞག་རྩི་ག་ཚོད་མང་ཟ་ན་དེའི་ཚོད་ཀྱིས་གཟུགས་པོ་ལ་འགུལ་སྐྱོད་ཅིག་དགོས་མ་རུང་བ། དེ་ག་ཚོད་དེ་རིང་མང་ཟ་བ་ཡིན་ན་དེ་ལ་བའི་འགུལ་སྐྱོད་དེ་མ་རྒྱག་པ་ཡིན་ན་དེའི་རྐྱེན་གྱིས་ཁོ་ན་ཚ་ཡང་ལངས་ཡོང་དགོས་རེད་ད་དཔེར་ན་ཞོགས་ཀའི་ཞག་རྩི་ན་སྔ་མོ་ནས་ག་རེ་ཟ་བ་སྐབས་གང་མཆོད་པ་ཡིན་ན་དེ་ལ་བའི་བའི་གཟུགས་པོ་དེ་འགུལ་སྐྱོད་རྒྱབ་ཆགས་པ་ཡིན་ན་ཁོ་གཉིས་ད་དེ་ཆགས་འགྲོ་དགོས་པ་བ་ག་སོང་དེ་མཉམ་འགྲོ་མཉམ་འགྲོ་རེ་ཆགས་འགྲོ་དགོས་རེད་ད་དེ་ལས་ང་ཚོས་དཔེར་ན་མཆོད་ཡས་དང་དེ་ལས་འགུལ་སྐྱོད་རྒྱག་རེ་ཉུང་བ་ཆགས་འགྲོ་དགོས་རེད་པ་ལས་གོང་མཆོད་ཡས་ནས་དགོན་པ་ཁག་ལ་མཆོད་དེ་མང་པོ་ཞིག་གོ་གཟུགས་པོ་འགུལ་སྐྱོད་མེད་དུས་ཙམ་པ་ན་དེའི་རིང་ལ་ཤ་རྒྱགས་པ་བྱས་ཡས་རེད་གཟུགས་པོ་འདི་འགུལ་སྐྱོད་མེད་དུས་ཙམ་པ་ཁྲག་གི་འཁོར་རྒྱུག་བྱས་ཆགས་ཡས་རེད། པའི་གཅིན་སྙི་ན་ཚ་མངར་ཆ་འཕེལ་རེད་འདི་རིགས་མང་པོ་ཅིག་ད་ཟས་སྤྱོད་གཉིས་རང་ལ། གཙོ་བོ་འདི་ག་སུ་ནས་ཟས་སྤྱོད་རང་ཐུག་འདུག་ད་ཟས་སྤྱོད་གཉིས་འདི་ཚང་མས་རྒྱུན་དུ་ཐུགས་སྣང་གནང། ཨ་འདི་ད་ག་སུ་ནས་ཡིད་གཟབ་དོ་ཡག་པོ་གནང་པ་ཡིན་ན། འདིའི་ག་རེ་བྱས་ན་གཅིན་སྙི་ང་ཆུང་ཚེ་ཆུང་ཚ་རེད་གཅིག་དངོས་གནས་ཀྱི་ལ་གང་ཟག་རང་བཞིན་གྱི་དྲག་དེ་ཉིད་རེ་གཅིག་ཡོང་བསྡད་ཀྱི་ཡོད་རེད་དཔེར་ན་ཁ་ཤས་གཅིན་སྙི་ན་ཚ་ཡོད་པ་གང་ཞིག་ལ་ཕྱི་ལུགས་ཀྱི་བརྟག་དཔྱད་བྱེད་པའི་སྐབས་སུ་ཙམ་པ་ལ་མངར་ཆའི་ཚད་གཞི་མ་བདུན་ཉེར་ཡོད་རེད་གཅིག་དང་གཅིན་སྙི་ན་ཚའི་རྟགས་དེ་ཡོད་པ་བྱས་དེ་ལྟར་ང་ཚོས་བོད་ལུགས་གསོ་བ་རིག་པ་རུ་ཆ་བཞག་པ་ཡིན་ན་ན་ཚ་རྟགས་མ་ཐོན་སྔོན་ལ་འོ་ཁྱེད་རང་འདི་ན་ཚ་འདི་ན་ཚ་རེད་དཱ་བསམ་བསམ་གི་སྔ་བསགས་ཟིན་ནས་གང་ལ་གང་འཚམ་འདི་ཁ་ཤས་ཀྱི་འདི་ཡོད་རེད་གལ་ཏེ་སྨན་འདྲ་བོ་ཡིན་ན་སྤྱིར་བཏང་སྨན་ཟེར་མཁན་ན་ཚ་ལ་ཕན་པའི་སྨན་རེད་འདི་ཡིན་ནའི་སྨན་རིགས་གཅིག་ག་རེད་ཟེར་ན་སྔོན་འགོག་དང་འདྲ་བོ་ཆགས་ཀྱི་ཡོད་རེད་དཔེར་ན་ང་ཚོ་རིན་ཆེན་རིལ་བུ་ལ་སོགས་པ་སྨན་རིགས་གཅིག་ག་རེད་ཟེར་ན་རྒྱུན་གཏན་ནས་ཚེས་བཟང་དུས་བཟང་ལ་སོགས་པའི་སོ་སོའི་ཁམས་ལ་སྤེལ་བའི་མཆོད་པ་ཡིན་ན། འདི་ན་ཚ་མང་པོ་ཞིག་སྔོན་འགོག་བྱེད་ཐུབ་དགོས། ཕྱི་རྒྱལ་སྨན་དང་ང་ཚོ་བོད་སྨན་འདི་ཁོ་ལྟ་བ་དང་མང་པོ་ཞིག་ཐོག་ནས་ལོགས་པ་ཡིན་དུས་ཙམ་པ་ན། ཁ་ཐུག་དཔེར་ན་མགོ་བོ་ཡིན་ན་མགོ་བོ་ཟུག་གཅོག་སྨན་ར་མིན་པ་བྱེད། སྨན་འདི་རྒྱུ་རྐྱེན་མ་འོངས་པ་ད། མགོ་བོ་ན་ཡང་ཡིན་ན་རེད་ཕོ་བ་ན་ཡང་རེད་འདི་ན་ཚ་འདི་སྔོན་འགོག་ཡོང་ཡ། ཕྱི་ལོགས་ཟས་སྤྱོད་རྐྱེན་བྱས་ཙང་གཟུགས་པོ་ནང་ལ་ན་ཚ་བཟོ་གི་ཡོད་ན། ད་ཕྱིའི་འབྱུང་བ་དང་ནང་འབྱུང་བ་ཞེ་པོ་ཅིག་འབྲེལ་བ་ཡོད་རེད། ད་ང་ཚོའི་གཟུགས་པོའི་ནང་ལོགས་འབྱུང་བ་ལྔ་སྟེ།

དེ་ནས་སྨན་པ་ཉི་མ་ཚེ་རིང་ལགས་ད་ང་ཚོ་ད་ལྟ་གཅིན་པའི་གི་ཁར་ཚོ་གཅིན་སྙི་གི་ན་ཚ་བྱས་ར་དཔེར་ན་ཆ་བཞག་ནད་པ་ཅིག་ཡོད་པར་བྱས་ན་ཅིག་ཚབས་ཆེ་རིགས་འདི་ལ་ཡ་ཅིག་ལུས་པོ་ལ་ཡ་རྨ་ཐོན་པར་བྱས་ན་རྨ་དྲག་ཁག་པོ་ལ་ཡ་ཅིག་དེ་འདྲས་ཅིག་ཡོང་གི་འདུག་ཨ་དེ་ག་འདྲས་སྒྲུབ་ཆགས་པར། ད་དེ་དངོས་ཡོད་གནས་ཚུལ་གྲུབ་པ་རེད། གཅིན་སྙི་ན་ཚ་ཡོད་བཞིན་པའི་ནད་པ་ཅིག་ལ་ག་རེ་ཡིན་ནའི་རྨ་བཟོས་ཡོད་ན་རྨ་དེ་ད་ཅིག་གི་ཡིན་ནའི་ད་དྲག་ཁག་ལོས་ནད་པ་སོ་སོའི་གི་ཡང་ན་ཚའི་ངོ་བོར་བལྟས་ནས་ཡང་གཅིག་སྣ་ཚོགས་ཀྱིས་ཡོང་བསྡད་ཀྱི་ཡོད་རེད། སྤྱིར་བཏང་གི་རྨ་བཟོས་པ་ན་དྲག་ཁག་པོ་ཡོང་བསྡད་ཀྱི་ཡོད་རེད་དེ་དངོས་ཡོད་གནས་ཚུལ་རེད་ད་རྒྱུ་མཚན་འདྲ་བོ་ཅིག་ངའི་ངོས་ནས་བྱས་པ་ན། སྤྱིར་བཏང་གི་ན་ཚ་ཁོ་རང་གི་མངར་མོ་གི་ཅིག་ཡིན་དུས་ཙམ་དེ་ལ་རྨ་བཟོས་པ་ན། ཨ་ནི། ང་རང་ཚོས་གིས་ད་གཅིག་གིས་ག་ཡིན་ན་རྒྱ་གར་འདྲ་བོ་བྱས་པས་ན་ནད་འབུ་མང་པོ་ཞེ་པོ་ཞིག་རེད་ད། ནད་འབུ་གིས་མཐོང་བས་གིས་ད་གཅིག་གིས་མིག་གིས་ཆོས་བསྟོད། མཐོང་བསྡད་པའི་མོད་དུ་མ་མཐོང་བའི་ནད་འབུ་དང་ད་དེ་འདྲའི་གྱི་ཕྱིས་ཀྱི་ནད་འབུ་མང་པོ་ཞིག་བཟོ་འཆོར། ད་དེ་བྱས་ཙང་དེ་ཚོ་གི་ཨ་ནི་མངར་མོ་ལ་ཨ་ནི་ཅིག་ད་མངར་མོའི་ན་ཚ་ཡིན་ཏེ་དེ་ཚོ་ནད་འབུ་དེ་ཚོ་མངར་ཆས་དང་དེ་གི་ལ་ཨ་ནི་ཅིག་ཕར། ལམ་སང་གི་ཁྱབ་བདེ་བོ་དང་འགོ་བདེ་བོ་ཞེ་པོ་ཆགས་བདེ་བོ་རེད། སྤྱིར་བཏང་གི་དེ་གཉན་ཁ་དེ་རྒྱས་གཉན་ཁ་དེ་རྒྱས་ལས་སླ་པོ། ད་ང་ཚོ་ད་ཅིག་སྤྱིར་བཏང་གི་ད་བོད་ཀྱི་མཁས་པ་མང་པོ་ཅིག་སྤྱིར་བཏང་གི་གཉན་གཉན་གཉན་ཟེར་དེ་ཚོ་གཉན་ཁ་ཟེར་མཁན་དེ་སྲིན་ཅིག་ལ་ངོས་འཛིན་ཞུ་དགོས། ནད་འབུ་ཅིག་ལ། ཨོང་ད་དེའི་ནད་འབུ་དེ་ཚོ་ཕར་ཨ་ནེ་གཅིག་གིས་མངར་མོ་ལ་ད་གཅིག་གིས་ཁ་ཐུག་བྱས་ན་དགའ་པོ་འདྲ་བོ་ད་སྲིད་ནད་མི་འདུག་འཇུ་བདེ་བོ་འདྲ་བོ་དེ་འདྲ་ཆགས་བྱས་ན་ཨ་ནེ་མ་གྲགས་དགའ་པོ་ཡོད་ཡག་གི་རྒྱུ་མཚན་འདྲ་བོ་གཙོ་བོ་དེ་འདྲ་ཅིག་རེད་བསམ་འདུག། ཨ་ཟོ། དེ་ནས་སྨན་པ་འོད་ཟེར་བུ་ལགས་ད་སྤྱིར་བཏང་གི་ད་ང་རང་ཚོ་བོད་པ་སྤྱི་ཚོགས་ནང་ལྟོས་པ་འདྲ་ཅི་འདྲ་རུང་བ།

དེང་སང་ཚན་རིག་དང་མཐུན་པའི་ཐོག་ནས་ཉམས་ཞིབ་དང་དེ་འབྲེལ་གྱི་གྲངས་འབོར་གྱི་ཚད་གཞི་ཏན་ཏན་ཅི་ཙམ་གྱི་གསལ་ཁ་ཡོད་མ་རེད་དེ་ནང་དུ་ཡོད་མ་རེད། ད་ཡིན་ན་སྤྱིར་བཏང་གི་ཐོག་རོབ་ཙམ་འདྲ་བོ་ཞུས་པ་ན་སྤྱི་ཚོགས་ནང་ལ་དཔེར་ན་ཁྲག་ཤེད་ན་ཚ་ཡིན་ན་རེད་གཅིན་སྙིའི་ན་ཚ་ཡིན་ན་རེད་ད་མཆིན་པའི་གཉན་ཚད་ཀྱི་ན་ཚ་ཡིན་ན་རེད་དེ་ཚོའི་རིགས་ད་གྲུམ་བུའི་ན་ཚ་ལ་སོགས་པ་དེ་ད་བོད་པའི་སྤྱི་ཚོགས་ནང་ད་མང་ཤོས་དེ་རེད་མ་རེད་དེ་ཚོ། ཐེངས་འདིར་འཛུགས་སྐྱོང་ལྗོངས་རྒྱས་གྲབས་རེ་ཞུས་པ་ཡིན་ན་རྩ་བའི་ང་ཚོའི་ཡུལ་དང་མི་རིགས་འབྱུང་ཁུངས་རེད་གནས་བབ་རེད་མང་པོ་ཞིག་གི་བོད་ནང་གི་ས་མཐོ་པོ་ནས་མར་ཕེབས་ཡག་རྒྱུ་འགྱུར་བ་དེ་བརྒྱུད་རིམ་ཐོག་ནས་ཞུས་བ་ན་དེའི་ནང་ན་ང་ཚོ་སྤྱིར་བཏང་གི་གྲུམ་བུའི་ན་ཚ་དེ་ཤུགས་ཆེ་རེད་འདུག་བ་གྲུམ་བུའི་ན་ཚ་དང་ཕོ་བའི་ན་ཚ་རེད། ད་ཕྱིས་སུ་ག་རེ་ག་རེ་ག་རེ་བྱས་ང་ཚོ་བཙན་བྱོལ་ནང་ལ་སླེབས་ནས་མི་ཚང་མ་ཁ་ཐོར་ནས་ལུང་པ་མ་འདྲ་མ་འདྲ་མ་འདྲ་ཁྱབ་བསྡད་དུས་ཙམ་པ་ལ་ཁོར་ཡུག་དང་ཟས་སྤྱོད་ཀྱི་ད་ནི་གནས་བབ་ལ་རྐྱེན་བྱས་རྗེས་ཨ་ནི་ད་དེང་སང་བོད་པའི་སྤྱི་ཚོགས་ནང་ལ་གཅིན་སྙིའི་ནད་པ་དེ་མང་དུ་མང་དུ་འགྲོ་ཡོད་རེད་ད་དེ་རྐྱེན་གཙོ་བོ་གཙོ་བོ་འདི་རེད་བསམ་གྱི་འདུག་ག་རེ་ཟེར་ན་ང་ཚོའི་གི་རྒྱུན་གཏན་ནས་ད་སོ་སོ་ལུང་པ་ག་པར་བསྡད་ཡོད་ན་དེའི་གི་ཟས་གི་གཅིག་ཡོད་རེད་པ་འཚོ་བཅུད་ཅིག་འཚོ་བཅུད་ལ་བེད་ཅིག་ཟས་ཟས་ལ་བེད་ཅིག་ཡ་ནི་གཞི་བཞག་པའི་ཐོག་ནས་སྡུག་བསྔལ་གཅིག་དང་གཉིས་པ་དེ་ནི་མི་སོ་སོ་སོ་གི་སྤྱོད་ལམ་སྲུང་མ་སྲུང་ཡོད་རེད་པ་ད་ལྷག་པར་དུ་དེ་ལ་དེང་སང་གི་ཁ་ལག་ཚོ་ལ་མངར་མོའི་རིགས་ལ་སོགས་མང་པོ་ཞིག་གི་ཚུད་ད་བདེ་ཁམས་ཅིག་གི་བཟོ་བཀོད་ལ་གོ་སྐྱོན་མེད་པ་བྱས་ད་དེ་ནི་རིམ་པས་རིམ་པས་རིམ་པས་དེ་གོམས་འདྲིས་དེ་ད

ནི་ག་ལེར་གྱི་གཟུགས་པོ་ནང་ལོགས་དབང་པོ་དུ་འདུས་རོ། མིག་ལ་སྐྱོན་ཞིག་རྒྱག་ཡས་ལ་སོགས་པ་ཕོ་བ་ལ་སྐྱོན་རྒྱག་ཡས་ལ་སོགས་པ་ལྷག་པར་དུ་ད་གཟུགས་པོའི་དབང་པོ་མ་ལག་མང་པོ་ཅིག་ལ་ཕར་དེའི་སྐྱོན་ཞིག་གཏོང་ཡས་བྱེད་དུ་འགྲོ། འདི་ག་རེ་ཟེར་ན་ད་ག་ལེར་གྱི་ལས་དཔེར་ན། ང་ཚོས་ཁྲག་གི་ཤུགས་ཆེན་པོ་ཆགས་པ་ཡིན་ན་ནི stroke ཆགས་བྱེད་ན་ཚ་ང་ཚོ་དཔེར་ན། ཀླད་རྩ་ལ་སོགས་པ་ཁྲག་འགག་བྱེད། ནི་ཕར་རིལ་ཡས་ལ་སོགས་པ་བལ་བུ་བལ་ལུང་གྲིབ་སྐྱོན་ལབ་ཡོད་པ། ཨ་དེ་འདྲ་ཡོང་ཡས་ལ་སོགས་རིགས་མང་པོ་ཅིག་གི་དེ་ལ་བ་རྐྱེན་མང་པོ་ཅིག་དེ་ལས་བྱེད་གཅིན་སྙིའི་ན་ཚ་ཡོད་པ་བྱེད་ལྷག་པར་དུ་ཁྲག་ཤེད་ཡོད་པ་བྱེད། ཨེ་འདི་ལ་གཉིས་ཆར་ལ་ཐུགས་སྣང་ཞེ་དྲག་མ་གནང་བ་ཡིན་ན།

དཔེར་ན་ཕྱི་ལུགས་སྨན་པ་ལ་ང་ཚོས་སྔོན་མའི་བརྒྱུད་རིམ་བོད་སྨན་བསགས་པ་ནི་ག་རེ་གཅིག། ངས་ཕྱི་ལུགས་སྨན་ཁང་ལྟ་ཞོར་དུ་བོད་སྨན་མཆོད་པ་ན་བོད་སྨན་དེ་འདྲ་ཅིག་མཆོད་པ་དང་དེ་འདྲའི་བརྒྱུད་རིམ་སྦྱོར་བརྟག་དཔྱད་བྱེད་བརྒྱུད་རིམ་སྦྱོར་བ། དེ་སྨན་ལྷག་པར་དུ་ལོ་མང་པོ་སྔོན་ལ་བརྟག་དཔྱད་བྱས་ཀྱི report དེ་ཚོ་ཡག་པོ་ཉར་བྱས། ད་གྲུབ་འབྲས་སྦྱོར་བ། ད་བརྟག་དཔྱད་བྱེད་ཀྱི་དེ་ཚོ་ཡིན་ན་ལོ་མང་པོ་སྔོན་བཏང་རྒྱུ་ཉར་བྱས། ད་ཕྱིས་སུ་སྨན་ཁང་ག་པར་ཕེབས་པའང་དེ་ཚོ་མཉམ་དུ་མཉམ་དུ་བསྣམས་བྱས་འགྲེལ་བཤད་རྒྱབ་པ་ཡིན་ན། དེ་སྨན་པས་སྨན་བཅོས་བྱེད་ཡག་ལ་སྟབས་བདེ་བོ་དང་ལོ་རྒྱུས་གསལ་བོ་ཧ་གོ་ཡག་དང་ནད་པ་སོ་སོ་ལ་ཡིན་ནའི། དེ་ཡི་དངོས་གནས་ཀྱི་ད་ཁ་ཡོད་ལག་ཡོད་ཕན་ཐོགས་ཡོང་བསྡད་ཅིག་དེ་ཆགས་བསྡད་ཡོད་དོ་དེ་ཡིན་དུས་ཙམ་པ་ལ་ད

ད་སྐར་མ་གཅིག་གཅིག་ནང་བསྡུས་པའི་ཐོག་ནས་གསུང་རོགས་གནང་དང་པོ་དེ་ལ་ཡ་སྨན་པ་ཉི་མ་ཚེ་རིང་ལགས་གསུང་རོགས་གནང། ད་གཙོ་བོ་དེ་ད་ང་རང་ཚོ་གི་ཉམས་མྱོང་ཐོག་ནས་ཞུ་བ་ཡིན་ན་ད་ཕྱི་གི་ཕྱི་རྒྱལ་གི་ནད་པ་དེ་འདྲའི་མང་པོ་ཞིག་ང་ཚོ་འབྲེལ་བ་ཆགས་བསྡད་གོ་རེད་ད་དེ་ནང་བཞིན་ཤུགས་ཆེན་རྒྱ་གར་ཆགས་བསྡད་གོ་རེད་ཨ་ནི་བོད་པ་ཡོད་རེད་དེ་ཚོའི་ནང་ལོགས་ནས་ད་ཕྱི་གི་ད་གིན་གོང་དུ་ཞུ་བའི་ད་ན་ཚ་ག་རེ་ཡིན་ནའི་ཟས་དང་སྤྱོད་ལམ་གི་ཨ་ནི་ཕྱི་གི་ཁོས།

སྤྱོད་ལམ་འདི་ཨ་ནི་སྲུང་མ་ཐུབ་དེ་འདྲའི་འདྲ་བོ་ཆགས་བསྡད་འདུག། ད་དེ་སོང་ད་ང་ཚོས་ད་ཅིག་བོད་རིགས་ནང་ལོགས་ནས་ཡིན་ནའི་རེད་ནད་པ་ཚང་མས་ཀྱི། ཨ་ནི་ཅིག་གིས་ད་གིན་ཞུས་པ་ནང་བཞིན་གྱི་སྨན་པ་བསྟེན་གཏུགས་བྱེད་ཡས་གལ་ཆེན་པོ་བསྟེན་པ་ཙམ་གྱི་མིན་པར་སྨན་པས་ཀྱི་སློབ་སྟོན་བྱས་པའི་ཟས་དང་སྤྱོད་ལམ་དེ་ཚོའི་ཐོག་ལ་ཨ་ནི་ཅིག་གིས་དངོས་གནས་ཀྱི་ཚུལ་བཞིན་ད་ག་འདྲ་བརྒྱ་ཆ་ད་བརྒྱ་ཐམ་པ་བྱེད་མ་ཐུབ་ནའི་བདུན་ཅུ་དེ་ཙམ་ད་བི་ངེས་པར་དུ་སྲུང་དགོས་ཐུབ་པ་བྱེད་དགོས། དེ་ནང་བཞིན་གྱི་ཨ་ནི་ཅིག་གིས་སྨན་པས་ཀྱི་སྨན་སྤྲད་པ་དེ་ཚོ་དུས་ཐོག་ཏུ་ཟ་དགོས་ཡ།

དང་ཐོག་ང་ཚོའི་གི་དེ་ལ་དཔེ་ཡིན་ནའི་རེད་འདི་ལ་ཡོད་རེད་སྨན་བཅོས་ལས་སྔོན་འགོག་གལ་ཆེ་བ་ཟེར་ཡོད་རེད། བྱས་ཙང་ང་ཚོའི་མི་ཚང་མ་ག་འདྲས་ན་བ་ཡང་དང་པོ་སྨན་བཅོས་བྱེད་གི་ཟིག་གྲབས་ན་ཞིང་ཁ་སྔོན་འགོག་བྱེད་གི་ཟིག་གི་གོམས་གཤིས་དེ་ཡོད་མ་རེད་པ། ད་ད་ལྟ་དུས་ཚོད་ལ་ང་ཚོར་ག་རེ་དགོས་ཀི་འདུག་ཟེར་ན་སྨན་བཅོས་ལས་སྔོན་འགོག་དེ་གལ་ཆེ་གི་ཟིག། ད་ང་ཚོ་སྔོན་འགོག་བྱེད་གི་ཟིག་ནས་བསམ་བློ་དེ་ཤུགས་ཆེན་པོ་སླེབས་པ་ཡིན་ན། ད་དཔེར་ན་ལྷག་པར་དུ་ད་ལྟ་ང་ཚོའི་བོད་པའི་སྤྱི་ཚོགས་དང་ད་བཙན་བྱོལ་ནང་ལ། མི་འབོར་ཉུང་ཉུང་རེད་ལ་སྤྱི་ཚོགས་དེ་འདྲའི་ཞེ་བོ་རྒྱ་ཆེན་པོ་གང་ཡང་མ་རེད། ལྷག་པར་དུ། མི་ཚང་བྱེ་བྲག་པ་སོ་སོའི་ནང་ལོགས་དང་སོ་སོའི་གི་རྒྱུན་ལྡན་ནས་སྔོན་འགོག་གནང་ཡས་རེད་འཕྲོད་བསྟེན་གནང་ཡས་རེད་གང་མང་གནང་བསྡད་དགོས་རེད། ད་ལྷག་པར་དུ་ད་ལྟ་ང་ཚོའི་སློབ་གྲྭ་ཁག་དང་དགོན་པ་ཁག། ད་དཔེར་འདུས་སྡོད་ཆེན་པོ་ད་ལྟ་མི་མང་པོ་མཉམ་དུ་འདུས་ནས་བཞུགས་ས་མཉམ་དུ་བཞུགས་ཏེ་དེའི་རིགས་ཅིག་ཡོད་རེད་བ་དེ་ཚོ་ལ་ཡིན་ན་ད་ལྟ་ང་ཚོ་གི། བྱུང་ན་ལོ་གཅིག་ལ་ཐེངས་མ་གཅིག་གཅིག་གཟུགས་པོ་བརྟག་དཔྱད་གནང་ཡས་ཅིག་འདུག་བ་སྔོན་འགོག་གི། དེ་སྔོན་འགོག་གི་ལས་བྱེད་གལ་ཆེན་པོ་རེད་བསམ་གི་འདུག་བྱས་ཙང་དེའི་ནང་ལ་དཔེར་ན་ང་ཚོའི་གི་ད་འགོས་ནད་ཀྱི་རིགས་ད་ཊི་བི་ན་ཚ་ལ་སོགས་པ་དེ་ཚོའི་གི་གློ་གཅོང་གི་ན་ཚ་ཡོད་རེད་བ། དེ་ཚོའི་རིགས་དེ་ཚོ་མཚམས་མཚམས་ལ་ཕ་གི་ལ་མི་གཅིག་གཉིས་ལ་ཡོད་པ་བྱས་ཁོ་དངོས་སུ་དོད་པོ་མེད་པ་བྱས་ཡོད་པ་ཧ་མ་གོ་ད་ལན་ཕ་གི་ལ་མི་མང་པོ་མཉམ་པོ་འབྲེལ་བ་བྱས་ཞལ་ལག་མཉམ་དུ་མཆོད་ཡོང་དུས་ཙམ་པ་ལ་ནད་ཕ་གི་བ་ཁྱབ་བྱས། གཅིག་ལ་ཁྱབ་ད་མི་ཁོ་བརྟག་དཔྱད་བྱེད་པ་ཚོའི་ཐོན་ཚར་རེད་བ་ཁོང་མཉམ་དུ་བསྡད་རྒྱུའི་མི་དེ་ཚོ་ཡང་ཟླ་བ་འགའ་རེ་ཅིག་ན་ཚ་ཧ་མ་གོ་ལྷག་བསྡད། དེ་འདི་འདྲའི་འདི་འདྲ་ཞིག་གི་དུས་བྱུང་བ་ཞིག་ཁོང་ཚོའི་སྔོན་འགོག་འཐུས་ཤོར་འགྲོ་ཡས་དང་ལྷག་པར་དུ་མ་འོངས་པ་ན་དེའི་འགོས་ནད་རིགས་དེ་ཚོ་རྙིང་པ་ཆགས་བྱས་དཀའ་ངལ་འཕྲད་པ་ཡིན་ན་ཨ་ནི་བཅོས་ཐབས་མེད་པ་དང་བཅོས་ཐབས་བྱུང་བ་ཡིན་ནའི་ཕལ་ཆེར་ཧ་ཅང་གི་དཀའ་ངལ་ཆེན་པོ་ཡོང་དེ་ད་དེ་ཚོ་དངོས་གནས་གི་ད་ང་ཚོའི་གི་སྤྱི་ཚོགས་ཆུང་ཆུང་ནང་ལོགས་ལ་ད་ལྷག་པར་དུ་ང་ཚོའི་གི་དགོན་སྡེ་ཁག་རེད་སློབ་གྲྭ་ཁག་རེད་མི་འབོར་འདུས་སྡོད་ཆེ་ས་ལ་དངོས་གནས་གི་ད་སྔོན་འགོག་ཐོག་ལ་ཐུགས་བསམ་གནང་ཡས་དེ་ད་ནི་དུས་ཚོད་ལ་གལ་ཆེན་པོ་ཞིག་གི་ཞུ་བ་ཞིག་རེད་བསམ་གི་འདུག་ད་ལྷག་པར་དུ་རྒྱུན་ལྡན་ནས་ད་ང་རང་ཚོ་མི་སུ་ཡིན་པ་ཡིན་ནའི་ག་སོ་ནའི་སྨན་པ་ཕྱི་ནང་གི་སྨན་པ་ག་པར་བསྟེན་གར་ཕེབས་པ་ཡིན་ནའི་སྨན་པ་དེ་སྨན་དེ་ཞུས་ནས་རེད་འདུག་ཕེབས་པ་མིན་པར་བྱས་བྱས་གོམས་གཤིས་གསར་པ་ཞིག་ག་རེ་དགོས་འདུག་ཟེར་ན། སྨན་པས་གི་ག་སོ་ནའི་སྤྱོད་ག་སོ་བསླབ་བྱ་གནང་བ་ཙམ་མ་ཡིན་པ། ནད་པ་སོ་སོའི་ངོས་ནས་འགན་འཁྱེར་བྱས། ང་དཔེར་ན་ཕོ་བ་ནད་པ་ཡིན་ན་ང་ཕོ་བ་ནད་པ་འདི་འདྲ་ཡིན་འདིའི་ཐོག་ལ་ང་ཟས་དང་སྤྱོད་ལམ་ག་རེ་ག་རེ་སྲུང་དགོས་འདུག་རེད། ག་འདྲ་ག་འདྲ་བྱེད་དགོས་ཀྱི་རེད་དེང་སང་དུས་ཚོད་ལ་ཟས་ང་དེ་འདྲ་དེ་འདྲ་ཟ་མ་ཟ་གི་ཡོད། སྤྱོད་ལམ་དེ་འདྲ་དེ་འདྲ་བྱེད་ཀྱི་ཡོད་ནི་ག་འདྲ་ག་འདྲའི་གནོད་གི་རེད་ག་འདྲའི་ཕན་གི་རེད་ཟེར་འཇུག་རོགས། དེ་ནད་པ་སོ་སོའི་གི་ཐུགས་ཁུར་བཞེས་བྱས་མི་ཚེ་རེ་རེ། སྔོན་གོང་ས་གི་མི་སོ་སོ་གང་ཟག་རེ་རེ་ལ་ག་ཚོད་ཀྱི་གལ་ཆེ་རེད་ཡོད་རེད་མ་ཤེས་སྤྱི་ཚོགས་ལ་ཞབས་ཕྱི་གལ་ཆེན་པོ་གལ་ཡོད་མ་རེད་བ་སྤྱི་ཚོགས་ཁོ་ན་མཐུན་འགྱུར་བྲལ་དང། བདེ་སྲུང་བྱས་ནི་རེད་མ་གཏོགས་གཙོ་བོ་གཙོ་བོ་རེད་གང་ཟག་སོ་སོའི་གི་འགན་ཁུར་གཙོ་བོ་བཞེས་ཡོད་འདུག་ཙམ་པ་ལ་ད་དེ་འདྲའི་ཐོག་ལ། སོ་སོའི་ངོས་ནས་སྨན་པ་ག་པར་བསྟེན་པ་ཡིན་ན་སྨན་མཆོད་པ་ཙམ་དང་ཕར་འགྲོ་བ་ཙམ་མ་ཡིན་པ།

གཙོ་བྱས་བགྲོ་གླེང་ཞུས་པ་ཡིན། བགྲོ་གླེང་གི་ལས་རིམ་ནང་ལ་ཡང་མཉམ་ཞུགས་གནང་མཁན། སྨན་རམས་པ་ལྷུན་ངག་ཉི་མ་ཚེ་རིང་ལགས་དང་དེ་ནས་ཤིན་གྱི་སྨན་པ་ངག་དབང་བཟོད་པ་ལགས་ཡིན་རྣམ་པ་གཉིས་ཀ་ལ་ཡང་ཐུགས་རྗེ་གནང་ཞུ་གི